ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གཉིས་པའི་ཚེས་བཅུ་དྲུག། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་གི་ལེ་ཚན་འདིའི་ནང། བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུའི་ཁྲོད་ནས། རྒྱལ་བའི་ཡང་སྲིད་ཀྱི་ཁྲི་སྟོན་དང། རྒྱལ་ཚབ་རྭ་སྒྲེང་དགོངས་ཞུ་གནང་ཡོད་པའི་ལོ་རྒྱུས་ཀྱི་གནས་ཚུལ་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག། ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ནི་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདི་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་ནི་ངོ་སྤྲོད་ཞུ་རྒྱུ་ནས་ཡང་ད་རིང་གི་དུམ་བུ་འདི་ནང་ལོགས་ལ་རྒྱལ་མཆོག་སྐུ་འཕྲེང་བཅུ་གསུམ་པའི་ཡང་སྲིད་ནི་རྒྱལ་མཆོག་སྐུ་འཕྲེང་བཅུ་བཞི་པ་ད་གདན་འདྲེན་ཞུས་ཡོད་རེད་ལ་ཨ་ནི་རྒྱལ་བ་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་ཁྲི་སྟོན་མཛད་སྒོ་གནང་བ་དང

རྒྱལ་བ་སྐུ་ཕྲེང་རིམ་བྱོན་གྱིས་བོད་ཀྱི་ཆོས་སྲིད་ཐུགས་འགན་བཞེས་ཏེ་སྐུ་ཕྲེང་ལྔ་པ་ནས་འགོ་བཙུགས་པ་ལོ་བྱུང་ཡོད་ལ་ད་དེ་ནས་བྱས་རྗེས་ད་རྒྱལ་བ་སྐུ་ཕྲེང་རིམ་པ་རིམ་པ་མྱ་ངན་ལས་འདས་ཤིང་ཨ་ནི་དེའི་གི་རྗེས་ལ་ཡང་སྲིད་ཐུགས་སྲིད་ངོས་འཛིན་ཞུ་ཡས་དང་འཁྲུངས་ཡས་དང་ངོས་འཛིན་ཞུ་ཡས་ཀྱི་ལས་རིམ་འགྲོ་དུས་སྐབས་སུ། རྒྱལ་བ་གང་ཞིག་ཞིང་ལ་གཤེགས་པའི་རྗེས་ལ་དང་པོ་དེ་དགོངས་རྫོགས་མཆོད་འབུལ་དང་སྐུ་གདུང་ཡ་གསེར་གདུང་བཞེངས་ཡས་དེ་ལས་ཀའི་མཛད་རིམ་དང་པོ་ལ་ཅིག་བང་སྒྲིག་གནང་གི་འདུག་ད་འདིའི་རྗེས་ནས་ནི་ཡང་སྲིད་རྩད་འཚོལ་དང་དོགས་སེལ་ལ་ངོས་འཛིན་ཞུ་ཡས་དེ་གཉིས་པ་ལོ་ཅིག་ཆགས་བསྡད་འདུག་གསུམ་པ་དེ་རྒྱལ་བ་གང་དེ་ཡང་སྲིད་ངོས་འཛིན་འཁྲུལ་མེད་བྱུང་བའི་རྗེས་ལ་གསེར་ཁྲི་ལ་ཡར་མངའ་གསོལ་ཞུ་ཡས་དེ་ད་གལ་ཆེ་ཤོས་ནང་གི་ཆེ་ཤོས་ལོ་ཅིག་ཆགས་བསྡད་གི་འདུག་རྒྱུ་མཚན་ག་རེ་རེད་བས་ཟེར་ན་གསེར་ཁྲི་མངའ་གསོལ་སྐོར་ལ་དོན་སྙིང་ག་རེ་ཡོད་རེད་ཟེར་ན་དེ་གོང་གི་རྒྱལ་བ་རིན་པོ་ཆེ་གི་སྐུ་དབང་ཟེར་ན་འདྲ། ད་ང་ཚོས་ཞེ་ས་མ་ཞུ་ན་ཁ་རྗེ་དབང་ཐང་ཟེར་ན་འདྲ། དེ་ག་ནང་བཞིན་གྱི་ད་རྒྱ་རིགས་ཆགས་ཚད་དང་ད་དེའི་དེ་ད་དབང་ཆ་ཚང་ལོ་ད་དེ་ད་ང་ཚོས་ངོས་འཛིན་ཞུས་པའི་གི་མཆོག་སྤྲུལ་རིན་པོ་ཆེ་ག་རེ་དེ་ལ་ཨ་ནི་ཐོབ་གི་ཡོད་པ་དེ་དང་ཨ་ནི་དེ་ལས་བྱས་རྗེས་དང་རྒྱལ་བ་སྐུ་གོང་མ་འདི་ཀྱིས་མཛད་པའི་ཤུལ་ག་རེ་ཡོད་པ་ན་རེད་སྐུ་དབང་ག་རེ་ཡོད་པ་ཡིན་ན་རེད་དེ་ཆ་ཚང་ལོ་ཚུགས་ད་ཅིག་རྒྱལ་བ་དེ་འདྲ་ངོས་འཛིན་ཞུས་པ་དེ་ལ་ཕར་བདག་སྤྲོད་བྱས་ཟེར་ན་མི་འགྲོ་མིན་ན་མི་འགྲོ་ག་ཟེར་ན་ང་ཚོས་ད་དཔེ་བཞག་བྱས་ན་གཞུང་གི་མི་སྣ་ཕར་ཚུར་འཕོ་འགྱུར་འགྲོ་དུས་རྩིས་ལེན་རྩིས་སྤྲོད་བྱེད་ཀྱི་སྐད་ཆ་ལོ་ཞིག་རེད་བ། འོ་ད་དེ་འདྲས་ཀྱི་གནད་འགག་ལོ་དེ་འདྲས་ཐུག་ཡོད་རེད་ག་ཟེར་ན་སྐབས་དེ་དུས་ང་ཚོས་གཞུང་ཞབས་པ་དེ་ཚོའི་དང་རྒྱལ་བ་རིན་པོ་ཆེ་ཨ་ནི་ཅིག་ཡར་འཁྲུངས་རྗེས་གསེར་ཁྲི་མངའ་གསོལ་ཞུ་ཞུ་བར་དུ་ད་ང་ཚོ་ཧུར་ཐག་པ་ད་ཆ་ཡར་རྩིས་འབུལ་ཡག་དེ་ཡག་པོ་ཞིག་དགོས་ཀྱི་རེད་ཟེར་གི་གསུང་སྲོལ་ལོ་ཞིག་ཡག་པོ་ཞོ་ཡོད་བ་རེད་འདུག་བ་ཨོ་བྱས་ཙང་དེའི་རྩིས་འབུལ་ཡག་གི་དེ་སྐད་ཆ་དེ་གང་ཟེར་ན་གསེར་ཁྲི་མངའ་གསོལ་ཞུ་དུས་སྐབས་སུ་ད་རྒྱལ་བ་རིན་པོ་ཆེ་ལ་ཡར་ཆ་ཚང་ལོ་ཅིག་དགོས་ཀྱི་བ་ད་ཡིན་པ་ཡིན་ན་གསེར་ཁྲི་མངའ་གསོལ་ཞུས་ཚར་བའི་རྗེས་ལ་བྱེད་ཀྱི་ཅིག་གནས་ཚུལ་ཅིག་འདུག་བ་ཆོས་ཀྱི་ཐུགས་འགན་ད་ཡོངས་སུ་ད་འདི་ནས་བྱེད་ཅིག་བཞེས་རྒྱུ་སོ་ད་རེད་དེ་ནས་ཆབ་སྲིད་ཀྱི་ཐུགས་འགན་དེ་ཨ་ནི་དགུང་ལོ་བཅོ་བརྒྱད་ལ་ཕེབས་དུས་སྐབས་སུ་དེ་ནས་ཆབ་སྲིད་ཐུགས་འགན་བཞེས་གནང་དེའི་བར་དུ་གསན་བསམ་སློབ་གཉེར་གནང་ཡག་གི་བརྒྱུད་རིམ་ཅིག་ཡོད་རེད་འོ་བྱས་ཙང་འདི་འདྲ་བྱེད་དུས་སུ་སྐུའི་ཡང་སྲིད་འཁྲུངས་རྗེས་ད་དགུང་ལོ་དྲུག་བདུན་འདི་འདྲ་ཅིག་ལ་ད་ཡང་ཡང་སྲིད་སྐར་ཚན་བཙལ་འཚོལ་དང་ངོས་འཛིན་འཁྲུལ་མེད་བྱུང་ན་ཨ་ནི་དེ་ནས་ཡར་གདན་འདྲེན་ཞུས་རྗེས་གསེར་ཁྲི་མངའ་གསོལ་ཞུས་ཨ་ནི་དེའི་རྗེས་ལ་བསླབ་པ་སློབ་གཉེར་དེ་ཚོ་གནང་རྗེས་ཨ་ནི་བཅོ་བརྒྱད་ལ་ཕེབས་དུས་སྐབས་སུ་ཨ་ནི་ཆབ་སྲིད་ཀྱི་ཐུགས་འགན་བཞེས་གནང་ཡག་གི་འོ་འདི་འདྲས་ཀྱི་བརྒྱུད་རིམ་ལོ་ཅིག་རེད་བ་དེས་ད་གསེར་ཁྲི་མངའ་གསོལ་ཞུས་དེ་གནད་འགག་ཆེ་ཤོས་ཅིག་ཆགས་བསྡད་ཀྱི་ཡོད་རེད། ལ་བ་ད་སྐབས་དེ་དུས་དཔེ་བྱས་ན་ང་ཚོས་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་དང་དུས་སྐབས་དུས་ཀྱི་སུ་གསེར་ཁྲི་མངའ་གསོལ་ཞུས་དེ། ཧ་ཅང་གི་གྲ་རྒྱས་པོ་བྱུང་ཡོད་རེད་ལ། ནམ་རྒྱུན་གྱི་མཛད་སྒོ་དེ་ནང་ལྟར་འགྲོ་བས་མི་ཚད་ད་དུས་དེའི་སྐབས་སུ་དབྱིན་ཇིའི་གཞུང་ཡིན་པ་ན་ཕེབས་བསུ་ལེགས་གང་ཟེར་གསེར་ཁྲི་མངའ་གསོལ་ཞུ་ཡི་ལེགས་འབུལ་ད་རེད་རྒྱ་ནག་གི་གཞུང་ཡིན་པ་ན་སྐབས་དེ་དུས་གསེར་ཁྲི་མངའ་གསོལ་གྱི་ལེགས་འབུལ་ད་རེད་གོར་ཁ་ཡིན་པ་ན་རེད་ད་འབྲུག་འབྲས་ལྗོངས་དེ་ཚོ་ཡོད་པ་རེད་ད་ང་རང་ཚོའི་བོད་ཀྱི་གདན་ས་ཁག་ཕུ་གུ་རང་ལ་ཉི་མ་གཉིས་གསུམ་བཞི་ལྔ་ཞིག་བསྐོར་ཏེ་གི་འདི་འདྲས་གི་ཅིག་ཅིག་མཛད་རིམ་གལ་ཆེན་པོ་ཞེ་པོ་ཞིག་སྐྱོང་གི་འདུག་འོ་བྱས་ཙང་ཁོ་ཁོ་རང་དམིགས་བསལ་གི་ཁྱད་ཆོས་ཞིག་དང་ཅིག་གནད་འགག་ལོ་ཆེན་པོ་ཞེ་པོ་ཞིག་རེད་འདུག་ལམ་ལ། ལོངས་ཞུས་བཟང་གི། ཏག་ཏག་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་གསེར་ཁྲི་མངའ་གསོལ་ཞུ་གནང་ཡག་དུས་ཚོད་དེ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཐམ་པའི་ཟླ་བ་གཉིས་པའི་ཚེས་པ་ཉི་ཤུ་གཉིས། ལ་ཨནི་གསེར་ཁྲི་མངའ་གསོལ་གནང་བའི་སྐོར་ལ་ཡང་བོད་ཀྱི་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་འདུག་སེ་ཅིག་གནང་བཞག། ལྕགས་འབྲུག། ཆིག་སྟོང་དགུ་བརྒྱ་བཞི་བཅུ་ཐམ་པ། ཟླ་བ་དང་པོའི་ཚེས་པ་བཅུ་གསུམ་ཉིན་ཆིབས་སྒྱུར་རྒྱས་པའི་ལམ་ལྟར། ནོར་གླིང་ནས་རྩེ་ཕོ་བྲང་ཆེན་པོར་ཆིབས་སྒྱུར་དང། ཚེས་བཅུ་བཞི་ཉིན། ད་རྒྱལ་བ་རིན་པོ་ཆེ་ཁྲི་ཕེབས་གནང་ཡག་གི་ཚེ་གྲངས་འདི་འདི་རེད། ཁྲི་ལ་ཕེབས་ཡག་གི་ཚེ་གྲངས་འདི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཐམ་པ་རེད། སྤྱི་ཟླ་གཉིས་པའི་ཏ་རིག་ཉི་ཤུ་རྩ་གཉིས་རེད། བོད་པའི།

ཁྲི་ཕེབས་གནང་ཡག་དེ། མི་སྣ་ཡག། ཆིབས་སྒྱུར་ཟེར་ན་དེ་ཆིབས་སྒྱུར་ཆེན་མོ་དེ་རེད། ཆིབས་སྒྱུར་རྒྱས་པའི་ལམ་བྱས་ནས་ཆིབས་སྒྱུར་གནང་རེད། ཨ་ནི་ཁྲི་ཕེབས་མཛད་སྒོའི་ཉིན་གང་དེ། རྒྱལ་བ་རིན་པོ་ཆེ་ཡིན་ན་མར་ཆིབས་སྒྱུར་གནང། ཆིབས་སྒྱུར་གནང་བ་ད་ག་ནམ་རྒྱང་བཞུགས་ཁྲིར་ཞབས་སོར་འཁོད། ཞབས་སོར་འཁོད་པ་ད་ག། རིན་ཆེན་རྒྱན་ཆ་ཚོ་སྐུ་མདུན་དེར་ལངས་བསྡད་པ་རེད། རིན་ཆེན་རྒྱན་ཆ་སུམ་ཅུ་སོ་གཉིས་ཡོད་རེད། རིན་ཆེན་ཁྲི་པ་དེ་དབུས་དེ་བཞུགས་སུམ་ཅུ་སོ་གཉིས་དེ་རྟགས་བརྒྱད་རྫས་བརྒྱད་དེ་ཚོ་ལག་པར་ཁྱེར། ཨ་ནི་དེའི་སྐུ་རྒྱབ་དེར་རྣམ་གྲྭ་གསུང་ཞབས་པ་ཚོ་ཨ་ནི་ཞལ་འདོན་གནང་གི་རེད།

ལོ། དེ་ཡིན་དུས་ད་ད་དུང་གོང་ལས་སྟོབས་ལགས་ཀྱིས་ངོ་སྤྲོད་རོབ་ཙམ་ཅིག་གནང་སོང་ད་གསེར་ཁྲི་མངའ་གསོལ་ཞུས་པའི་སྐབས་ལ་ཡིན་པ་ཡིན་ན་ཕྱི་རྒྱལ་གྱི་སྐུ་ཚབ་ཁག་ཅིག་ལྔ་བོད་ཀྱི་རྒྱལ་ས་ལྷ་སར་བཅར་ཡོད་པའི་སྐོར་ཅིག་གསུང་གིས་དེའི་ཐོག་ནས་རྒྱ་ནག་གི་སྐུ་ཚབ་ཅིག་ཡོད་རེད་ད་དེའི་འགྲེལ་བཤད་བརྒྱབ་སྟངས་ད་དེ་གས་ད་འགྲེལ་བཤད་ལོག་པོ་བརྒྱབ་པ་ད་དེའི་གནས་ཚུལ་ཅིག་བྱུང་ཡོད་ལ་ད་དེ་མ་ཡིན་པའི་ཨ་ནི་སྐུ་ཚབ་ཚོ་ད་སྐབས་དེ་དུས་ཕ་གིར་བཅར་དུས་རྣམ་པ་རང་ག་འདྲ་བྱུང་ཡོད་ན། རེད་སྒྲོལ་དཀར་ལགས་ད་དུས་སྐབས་དེ་གི་གནས་ཚུལ་ང་ཚོས་གི་ཅིག་ཞིབ་ཕྲ་བྱས་བྱས་ཅིག་གཟིགས་གནང་མཁན་ཡིན་པ་ཡིན་ན་སྤྱི་བཏང་གི་རྒྱལ་བ་རིན་པོ་ཆེ་གི་རྣམ་ཐར་འདི་ཚོའི་ནང་ལ་ཞིབ་ཕྲ་ཡོད་རེད་དེ་ག་ནང་བཞིན་གྱི་དུས་སྐབས་དེའི་སྐབས་ཀྱི་ད་མཛད་སྒོའི་ནང་ལ་མཉམ་ཞུགས་གནང་མྱོང་མཁན་གྱི་སྐུ་ངོ་ཞྭ་སྒབ་པ་ཡིན་པ་ཡིན་ན་རེད་དེ་མ་ཡིན་པའི་གི་ཁེ་སྨད་བསོད་ནམས་དབང་འདུས་ལགས་ཡིན་པ་ན་རེད་དེ་ཚོས་ཀྱི་ད་རྒྱལ་བ་རིན་པོ་ཆེ་ཅིག་གསེར་ཁྲི་མངའ་གསོལ་ཞུས་སྟངས་ཀྱི་གནས་རིམ་ག་འདྲ་རེད་ཟེར་དེ་ཞིབ་ཕྲ་ཡོད་རེད་དེ་ག་ནང་བཞིན་གྱི་ད་ང་ཚོས་དེ་ཚོ་ཀྱི་བྲིས་སྟངས་དེ་དམིགས་བསལ་གྱི་ཆོས་ལུགས་ཀྱི་ལྟ་སྟངས་བྲིས་ཤག་སོ་སོའི་ལུང་པའི་ཅིག་གི་ཞེན་ཁོག་ཐོག་ནས་བྲིས་ཤག་ཟེར་གཅིག་གིས་ཡིད་མ་ཆེས་ལོ་བྱུང་ན་དུས་སྐབས་དེའི་སྐབས་སུ་དབྱིན་ཇིའི་གི་མི་ཕེ་སི་ལིག་པུ་ལགས་ཞུ་མཁན་བེ་སིལ་གུལཌ་ཁོ་རང་གིས་ཡང་གསེར་ཁྲི་མངའ་གསོལ་ཞུས་པའི་བརྒྱུད་རིམ་དེ་དབྱིན་ཇི་ལ་བྲིས་ཡོད་རེད། དབྱིན་ཇི་ལ་བྲིས་རྒྱུ་དེ་ང་ཚོའི་བོད་ཡིག་ལ་ཚུར་བལྟ་ཡས་ཡོད་དེ་འདྲ་ཡོད་རེད་བྱས་ཙང། ནི་དུས་སྐབས་དེ་གི་གནས་ཚུལ་དེ་ག་རེ་ཡིན་པ་ཅིག་དཔེ་འདི་གསལ་བོ་ཞེ་པོ་ཡོད་རེད་དེ་ཡིན་པ་ཡིན་ན་ལ་ད་ལྟ་སྒྲོལ་དཀར་ལགས་གསུངས་པ་ནང་བཞིན་རྒྱ་ནག་གཞུང་གིས་ད་ཆབ་སྲིད་དགོས་པའི་ཆེད་དུ་ལོག་འགྲེལ་མང་པོ་ཞིག་བྱས་ཡོད་རེད་ད་ལོག་འགྲེལ་དེ་གནད་འགག་ལ་ག་རེ་བྱས་ཡོད་རེད་ཟེར་ན་རྒྱ་ནག་གི་དམིགས་ཡུལ་གཙོ་བོ་དེ་བོད་ཀྱི་བདག་དབང་དེ་རྒྱ་ནག་ལ་ཡོད་ལབ་མཁན་གྱི་གནད་འགག་ཟིམ་ས་ལ་ཅིག་རྒྱལ་བ་རིན་པོ་ཆེ

དེ་ཁོ་ཚོས་ཀི་གསེར་ཁྲི་མངའ་གསོལ་ཀི་གཙོ་སྐྱོང་བྱས་ཡིན་ཟེར་གི་བཤད་ཡམས་ཅིག་མང་པོ་བཤད་གི་ཡོད་རེད་དེའི་གོང་ལ་མང་པོ་བཤད་ཡོད་རེད་ད་དེ་ལས་མ་འདི་ག་རང་ཅིག་བཤད་བསྡད་ཡོད་རེད། ད་དངོས་གནས་དྲང་གནས་བྱས་ན་དུས་སྐབས་དེའི་སྐབས་སུ་རྒྱ་ནག་ལ་དེ་འདྲའི་ཀི་ཅིག་ཅིག་བདག་དབང་ཟེར་ན་འདྲ་དེ་འདྲའི་ཤུགས་རྐྱེན་ཡོད་རེད་ཟེར་ན་ཤུགས་རྐྱེན་མེད་བ་དེ་རྒྱ་ནག་ཁོ་རང་ཚོས་ཀི་དེ་འདི་ང་ཚོས་གསང་བའི་སྐབས་དེ་དུས་ཁོ་རང་ཚོའི་གསང་བའི་ཡིག་ཆ་དེ་འདྲ་ང་ཚོ་ལ་ཀློག་ཐུབ་ཡས་དང་མཐོང་ཐུབ་ཡས་ཀི་དེ་ཚོའི་ནང་ལ་ཞེ་བོ་གསལ་བོ་འདུག་དཔེ་ཆ་བཤད་པ་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ། ཞེ་གསུམ་ཞེ་བཞི་ཞེ་ལྔ་དེའི་ཡན་དེ་ལ་ལྷ་ས་ལ་དོན་གཅོད་སྡོད་མཁན་གྱི་རྒྱ་ནག་གི་གོ་མིན་ཏང་གི་དོན་གཅོད་སྐུ་ཚབ། ཧྲིན་ཙུང་ལན་གིས་ག་རེ་བཤད་ཡོད་རེད་ཟེར་ན། བར་སྐབས་ཅིག་ནས་ང་ཚོས་ཀྱི་བོད་ཀྱི་ཨ་ནི་ག་ཟེར་ན་རྒྱུད་ཡ་རབས་ལ་རྒྱ་ནག་གི་ཤུགས་རྐྱེན་དེ་སླེབས་ཐུབ་ཀྱི་ཡོད་པ་མ་རེད་ཟེར་སྐད་ཆ་བཤད་གི་ཡོད། དེ་ག་ནང་བཞིན་གྱི་གོ་མིན་ཏང་གི་སྐབས་དེ་དུས་བོད་ལ་བཞག་ཡོད་ཀྱི་སོ་པ་དེ་ཚོས་ཡང་སྐད་ཆ་དེ་ག་རང་ཅིག་བཤད་འདུག་པ་དཔེ་བཤད་ན་རྒྱ་ནག་གི་མི་ཡིན་པ། བོད་ནང་ལ་སོ་པ་བྱས་འབྲས་སྤུངས་གི་གྲྭ་པ་བྱས་རྗེས་ལ་གྲྭ་པ་ལོག་ཕྱིན་མཁན་ཀི་ཅི་སུང་ཧི་ལབ་མཁན་ཅིག་ཁོས་ཡང་གོ་མིན་ཏང་ལ་མར་གསང་བའི་ཐོག་ནས་སྙན་ཞུ་འདི་འདྲའི་རིགས་ལ་ག་རེ་ཟེར་ན་ཨ་ནི་ང་ཚོས་ག་ཟེར་ན་འདི་རྒྱུད་ཡ་རབས་ངོས་ལ་རྒྱ་ནག་གི་དབང་ཤུགས་དེ་སླེབས་ཡོད་མ་ཤུགས་རྐྱེན་དེ་སླེབས་ཐུབ་མ་རེད་ཟེར་སྐད་ཆ་དེ་བཤད་ཡོག་རེད་ཁོ་རང་ཚོས་ཁོ་རང་ཚོ་ནང་ཚུགས་བར་སྐད་ཆ་བཤད་འདུག་སུ་དེ་འདྲ་ཡོད་དུས་སྐབས་སུ་གང་ཅི་བོད་ཀི་ནང་ལ་སྐབས་དེ་དུས་ཀི་རྒྱ་ནག་གི་ཤུགས་རྐྱེན་ཟེར་དེ་རྩ་བ་ཉིད་ནས་མེད་བ་དེ་ར་གསལ་བོ་ཞེ་བོ་འཕྲོད་དགོས་རེད་དེ་ར་འཕྲོད་ཡོང་དུས་སྐབས་སུ་ཧུའུ་ཀྲུང་ཤིན་མ་ནི་བོད་སོག་ལས་ཁུངས་ཀྱི་འགན་འཛིན་རེད་ད་དེ་སྔོན་ཡོད་རང་སྐབས་ཁོ་རང་ཚོས་ཀྱི་ཅིག་བོད་སོག་ལས་ཁུངས་ལབ་མཁན་ཅིག་བཙུགས་ཡོད་རེད་ད་དེ་བོད་པ་དང་སོག་ཁས་ལེན་ཡོད་མིན་ལ་མ་ལྟོས་པར་ཁོ་རང་ཚོས་བཙུགས་རེད་ད་ང་ཚོས་དངོས་གནས་དེ་ཁས་ལེན་བྱེད་དང་མ་བྱེད་དང་སྐབས་དེ་དུས་གནས་སྟངས་དེ། གནས་ཚུལ་ལོགས་ཀ་ཆགས་བསྡད་ཡོད་རེད་དེས་ཀྱི་བོད་སོག་ལས་ཁུངས་ཀྱིས་བོད་ལ་སྟངས་འཛིན་བྱེད་ཐུབ་ཀྱི་མེད་བ་དེ་གསལ་བོ་ཞེ་བོ་ཆགས་རེད་ཁོ་རང་ཚོས་ལན་མ་ནས་རྒྱ་ནག་ལ་བོད་སོག་ལས་ཁུངས་ལབ་མཁན་ཅིག་བཙུགས་བཞག་པ་རེད་བྱས་ཙང་དེས་ཀྱི་ཁོངས་མི་དེ་སྐབས་དེ་དུས་གཙོ་བོ་ཧུའུ་ཀྲུང་ཤིན་ལབ་མཁན་དེ་རྒྱལ་བ་རིན་པོ་ཆེ་གི་དང་པོ་དེ་ངོས་འཛིན་ཞུས་མཁན་གྱི་མཛད་སྒོ་དེ་ལ་ཡོང་གི་ཡིན་ཟེར་རྭ་སྒྲེང་རིན་པོ་ཆེ་དང་ཁོ་རང་གཉིས་ཀྱིས་འགན་འཁྱེར་གྱི་ཡིན་ཟེར་ཁོ་ཚོས་ཀྱི་རྒྱ་ནག་གི་ཚགས་པར་དང་ཕྱི་ལོགས་ལ་དེ་བཀྲམས་བསྡད་ཡོད་རེད་ཁོ་མ་ནི་ཡོང་དུས་སྐབས་སུ་ང་ཚོས་ངོས་ནས་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་བཞི་པ། ཨ་མདོ་ནས་ཡར་གདན་འདྲེན་ཞུ་རྒྱུ་ལྷ་མོ་དོན་གྲུབ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པས་ཀྱི་ཡང་སྲིད་ལ་ངོས་འཛིན་ང་རང་ཚོས་ཡོངས་བསྒྲགས་རང་བྱས་རྗེས་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཨ་མདོ་ནས་ཡར་གདན་འདྲེན་ཞུ་རྒྱུ་མ་བྱེད་ཀ་མེད་ཆགས་རེད་ག་རེ་ཟེར་ན་དེ་ལས་སྤྲོས་པའི་གཅིག་ཁོ་ལ་གཅིག་གཞན་པ་བརྟག་དཔྱད་བྱེད་ཀྱི་གཤིས་ལུགས་ཡོད་པ་མ་རེད་གསེར་བུམ་ཟེར་གྱི་སྐད་ཆ་ཁོ་རང་ཡོད་པ་མ་རེད་ལ་འོས་གཞི་ཁོ་རང་གཞན་པ་ཡོད་མ་རེད་ང་ཚོས་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་དེ་གཅིག་རྟོགས་རང་ལ་བོད་ལྗོངས་ཚོགས་འདུ་ནས་ཐག་བཅད་རེད་བ། དེ་བྱས་ཙང་ད་ཁོ་གཉིས་པ་དེ་ཁོས་ག་རེ་ཁ་གཡོག་ཡོད་བ་རེད་ཟེར་ན་ཨ་ནི་རྒྱལ་བ་རིན་པོ་ཆེ་གི་གསེར་ཁྲི་མངའ་གསོལ་དེ་གཙོ་སྐྱོང་བྱས་ཡིན་ཟེར་གྱི་སྐད་ཆ་བཤད་ཡོད་རེད། ད་དེ་གསེར་ཁྲི་མངའ་གསོལ་གཙོ་སྐྱོང་བྱས་ཡིན་སྐད་ཆ་དེ་ག་འདྲས་བཤད་ཡོད་རེད་ཟེར་ན་དངོས་གནས་སྐབས་དེ་དུས་གསེར་ཁྲི་མངའ་གསོལ་ཟེར་གྱི་གཙོ་སྐྱོང་ཟེར་ཅིག་སྤྱི་བཏང་གི་ང་རང་ཚོ་བོད་གཞུང་གི་མཛད་སྒོའི་སྐབས་སུ་རྒྱལ་བ་རིན་པོ་ཆེ་ཁྲི་གསོལ་ཞུ་དུས་སྐབས་སུ་གཙོ་སྐྱོང་ལབ་མཁན་ལབ་མཁན་ཟེར་ཅིག་དེ་འདྲ་མི་འདུག་ཨ་དེ་བྱས་ང་ཚོའི་ཚོགས་འདུའི་གཙོ་སྐྱོང་ཟེར་བཟོ་འདྲ་དང་དེ་འདྲ་བརྗོད་ར་བ་ལ། ང་ཚོས་སྐབས་དེ་དུས་ཀྱི་མཛད་སྒོའི་སྐབས་སུ་གཙོ་སྐྱོང་ལབ་མཁན་གྱི་ཐ་སྙད་དེ་བོད་པས་ཀྱི་སྐབས་དེ་དུས་ཀྱི་མཛད་སྒོའི་ནང་ལ་དེ་འདྲས་ཅིག་མི་འདུག་ཨ་གཙོ་སྐྱོང་གི་སྐད་ཆ་ཞིག་བྱས་ན་འདིས་ཀྱི་གཙོ་སྐྱོང་ལབ་མཁན་དེ་ཏག་ཏག་ཅིག་འགྲིག་གི་ཡོད། གཉིས་ནས་ཁོས་ཀྱི་གཙོ་སྐྱོང་ཟེར་བྱས་ཡིན་ཟེར་གྱི་སྐད་ཆ་འདི་དང་དེ་ག་རེ་བཤད་ཀྱི་ཡོད་རེད་ཟེར་ན། ཁ་སང་ང་ཚོས་བགྲོ་གླེང་ནང་ལ་ཏོག་ཙམ་ཕྱིན་ཡོད་ཀྱི་རེད་རྭ་སྒྲེང་རིན་པོ་ཆེ་ལ་ཞུས་རྗེས་ཧུའུ་ཀྲུང་ཤིན་རྒྱལ་བ་རིན་པོ་ཆེ་ལ་ལས་མཇལ་འཕྲད་གནང་ཡས་ཀྱི་ཆུ་ཚོད་ཧ་ལམ་ཕྱེད་ཀ་ཡོན་ཅིག་བྱུང་མི་འགྲོ་དེ་འདྲས་ཅིག་མཇལ་འཕྲད་གནང་དུས་སྐབས་སུ་ཁོ་ཚོས་ད་གྲ་སྒྲིག་ཡོད་རེད་བ་ལམ་སང་སྐུ་པར་ལྷན་རྒྱས་ལ་སྐུ་པར་བསྒྲོན་ཡས

དེ་དག་ང་ཚོས་ཀྱིས་ངོས་འཛིན་ཞུས་ཚར་རྒྱུ་དེ་ལ་ཨ་ནི་ངོས་འཛིན་བྱེད་རོགས་གྱིས་ཟེར་གི་དེ་བྱས་ན་ཡག་པོ་ཡོད་རེད་ཟེར་ཅིག་ད། མགོ་སྐོར་གཏང་རྒྱུ་བཟོ་འདྲ་ཅིག་གཏང་ཅིག་སློབ་སྟོན་སྤྲད་རྒྱུ་བཟོ་འདྲ་གི་རྣམ་པའི་ཐོག་ནས་དེ་འདྲས་ཅིག་བྲིས་དུ་བཅུག་དགོས་ཨ། ད་དེ་མར་བཏང་བ་དང་དེའི་ཡིག་ཆ་དེ་མར། ཁོ་རང་ཚོར་འབྱོར་རྗེས་ཨ་ནི་ཁོ་རང་ཚོས་ཀྱིས་ཚགས་པར་ཐོག་དང་རྒྱལ་སྤྱིའི་ཐོག་ལ་ག་རེ། རྭ་སྒྲེང་རིན་པོ་ཆེ་ཀྱིས་སྙན་སེང་བྱུང་བ་ནང་ལྟར་ཁས་ལེན་བྱས་ཡིན་ང་ཚོས་གསེར་བུམ།

གཉིས་པ་དེ་ཁོ་ཚོས་གིས་དན་རྟགས་ཅིག་ཡིག་ཆ་ཅིག་བཏོན་ཡོང་གི་འདུག་དངོས་གནས་ཀྱི་སྐབས་དེ་དུས་རྭ་སྒྲེང་རིན་པོ་ཆེས་གནང་རྒྱུ་ཡིན་པ་ཡིན་ན། རྒྱལ་བ་རིན་པོ་ཆེའི་ཡང་སྲིད་ཆོག་མཆན་སྤྲད་རོགས་གྱིས་ཟེར་དེ་ཡིན་པ་ཡིན་ན། པར་ཨ་མ་དེ་རང་བསྟན་དགོས་ལུགས་ཤིག་ཡོད་རེད་བ། རེད་རེད་པར་ཨ་མ་དེ་རང་མ་བསྟན་རྗེས་དན་རྟགས་ཁོ་རང་ཚོས་གིས་དེ་རྭ་སྒྲེང་རིན་པོ་ཆེའི་བཀའ་ཡིག་དེ་འདྲ་ཅིག་གནང་བ་རེད་ཟེར་ཅིག་བྲིས་ཤག། ད་དངོས་གནས་བྱས་ན་པར་ཨ་མ་དེ་རང་སུ་ལ་མཐོང་བཞག་ཟེར་ན། ལྷ་ས་ལ་ད་ང་ཚོའི་ཆབ་སྲིད་བཙོན་པ་གྲགས་ཅན་དགའ་ལྡན་དགོན་པའི་གི་སྤྲུལ་སྐུ་གཡུ་ལོ་ཟླ་བ་ཚེ་རིང་ཡོད་པ་ང་ཚོས་ད་གཅིག་བྱས་ན་འགྲོ་གི་ལ་མཁྱེན་གནང་གི་རེད་སྐུ་ངོ་གཡུ་ལོ་བོད་ནང་ལ་ཆོས་དོན་གྱི་ཕྱག་ལས་དེ་འདྲ་གནང་ཡོད་འདུག་གོ་སུ་ཡིག་ཚགས་ཁང་ནས་ཡིག་ཆ་དབྱེ་བ་དེ་འདྲ་བྱེད་དུ་བཅུག་འདུག་ཨ་བྱེད་དུ་བཅུག་པའི་ནང་ནས་ད་ཡིག་ཆ་ཅིག་ག་རེ་རག་འདུག་ཟེར་ན་ཨཱ་ནི་དེ་འདྲ་ང་ཚོས་ཀྱིས། སྐད་ཆ་བཤད་ཡས་ཀྱི། རྭ་སྒྲེང་རིན་པོ་ཆེ་ཨཱ་ནི་ཅང་ཀའི་ཤེག་ལ་ག་རེ་ཟེར་ན་ཐུགས་རྗེ་ཆེ་ཞུ་ཡས་ཀྱི། དེ་དང་ཨཱ་ནི་རྒྱལ་བ་རིན་པོ་ཆེ་ངོས་འཛིན་བྱེད་ཡས་དེ་ལ་ཆོག་མཆན་སྤྲད་རོགས་བྱེད་ཟེར་ཡས་ཀྱི་སྙན་ཞུ་རེད་ཟེར་ཅིག་འདུག། ད་དེ་གསལ་ལ་ཡི་གེ་དེ་གསལ་ལ་མི་གསལ་ལ་ད་མ་བལྟས་སུ་རེ་སྐྱོ་ལུགས་ཅིག་འདུག་སེ། ཞིབ་ཕྲ་ལ་མ་བལྟས་པ་ན་དེ་སྐུ་ངོ་གཡུ་ལོ་ལ་མཐོང་རྗེས། ད་གཡུ་ལོ་རིན་པོ་ཆེ་གིས་གསུངས་བཞག་བྱས་རྗེས། ཚུར་ང་ཚོས་རྒྱ་གར་ལ་ཚུར་གཏོང་རྩིས་བྱས་རྗེས། གཏོང་རྩིས་བྱས་རྗེས་ཨ་ནི་རྗེས་ལ་གཡུ་ལོ་རིན་པོ་ཆེ་རྙོག་དྲ་ལྷག་རྗེས་འཛིན་བཟུང་བྱས་རྗེས་ད་ཡིག་ཡིག་ཆ་དེ་ཚོ་འདྲ་ཅིག་གསང་བའི་ཡིག་ཆ་ཕར་ཕྱི་རྒྱལ་ལ་གཏོང་རྩིས་བྱས་ཞེས་ཟེར་གི་ཉེས་པ་ལོ་དེ་འདྲ་གྲོགས་བརྩི་ལུགས་ཆེད་དུ་བྱས་འདུག་གང་བྱས་ད་ཡིག་ཆ་དེ་ཚོ་གཅིག་ནས་གཡུ་ལོ་རིན་པོ་ཆེ་ལགས་ལ་གཟིགས་འདུག་གཉིས་ནས་རྭ་སྒྲེང་རིན་པོ་ཆེ་དུས་སྐབས་དེ་གི་ཡིག་ཆ་མང་པོ་ཅིག་དེ་འདྲ་བོད་རང་སྐྱོང་ལྗོངས་ཀྱི་ཡིག་ཚགས་ཁང་དེ་ཚོ་ཡོད་པ་དེ་སྐབས་དེ་དུས་བཀའ་བློན་ཡིན་གྱིན་རྗེས་ལ་སྲིད་གྲོས་ཀྱི་ནང་ལ་ཕྱག་ལས་གནང་མཁན་གྱི་ལྷ་ཀླུ་ཚེ་དབང་རྡོ་རྗེ་གིས་བཀའ་གནང་འདུག་དེ་འདྲ་རང་ལྟ་ཡས་ཡོད་རེད། བྱས་ཙང་ད་གཡུ་ལོ་རིན་པོ་ཆེ་གིས་གསུངས་བཞག་རྒྱུ་དེ་དང་དེ་འདྲ་གོ་མིན་ཏང་གིས་རྭ་སྒྲེང་རིན་པོ་ཆེའི་ཡི་གེ་དེ་འདྲ་ཅིག་མ་བཀའ་ཡིག་དེ་འདྲ་ཅིག་ཅང་ཅེ་ཧྲི་ལ་བཏང་རེད་ཟེར་ཏེ་བསྡུར་བ་ཡིན་པ་ཡིན་ན་ཁྱད་པར་ཞེ་པོ་ཡོད་རེད། ཆོག་མཆན་གནང་རོགས་གནང་ཟེར་ཡས་ཀྱི་སྐད་ཆ་དེ་འདྲ་མི་འདུག་ཨ། ཨ་ནི། གལ་སྲིད་ཁོ་རང་ཚོ་ལ་དངོས་གནས་ཀྱི་ཆོག་མཆན་གནང་རོགས་བྱེད་ཟེར་བློ་སྤོབས་ཆེན་པོ་ཞིག་ཡོད་ན་ཡིག་ཆ་དེ་བོད་ལ་ཡོད་ཡོད་འདུག་ཨ།

དངོས་གནས་ཡ་ཨ་མ་ཅིག་གཞུང་གི་ཡིག་ཆ་ཨ་མ་རང་ལ་ད་བོད་རང་བཙན་ཡིན་ནའང་འདྲ་རྒྱ་ནག་ལས་ཅིག་སྨྲ་འཇོག་བའི་དངོས་ཡོད་ཀྱི་གནས་ཚུལ་ག་རེ་ཡིན་པ་བྲིས་རྒྱུ་དེ་ཡིག་ཆ་དེ་ལ་འཁོད་ཡོད་ན་དེ་མ་བསྟན་བྱས་དེའི་ནང་ལ་དེ་འདྲ་འཁོད་ཡོད་རེད་ཟེར་ཁོ་རང་ཚོས་ཚུར་ཡིག་ཆ་དེ་ལ་ཚུར་ག་རེ་ཟེར་ན་སྙིང་ལུས་ཅི་ད་མ་སོང་ན་དེ་ཕར་དཀྲུག་དཀྲུག་བཏང་བྱས་འདི་ཁོ་རང་ཚོ་ལ་གནོད་མཁན་ནི་ཕར་བཏོན་མ་གནོད་མཁན་ཁ་ཤས་དང་ནི་དེ་ལ་བཟོ་བཅོས་ཁ་ཤས་བྱས་ཨ་ནི་སྐབས་དེ་དུས་ཡིག་ཆ་དེ་འདྲ་དེ་འདྲ་ཅིག་མ་སྙན་སེང་ཞུས་རེད་ཟེར་ཏེ་བཏང་གི་ཡོད་པ་དེ་དེ་ནས་ང་ཚོ་ལ་ར་གསལ་པོ་ཞེ་པོ་འཕྲོད་ཀྱི་འདུག་བྱས་ཙང་ད། ང་ཕོད་ངག་དབང་འཇིགས་མེད་ལགས་ཀྱིས་ཕྱིས་ལ་ཞིབ་འཇུག་གནང་རྗེས་ཨ་ནི་ད་སྐབས་དེ་དུས་ཀྱི་ག་རེ་ཟེར་ན་ཝུའུ་ཀྲུང་ཞིན་གྱིས་གཙོ་སྐྱོང་བྱས་མེད་པ་ད་དོམ་ལོ་ཅིག་བསྐྱལ་ན་བཀའ་བློན་ང་ཕོད་ག་རེ་གསུངས་པ་རེད་ཟེར་ན་སྐབས་དེ་དུས་གོ་མིན་ཏང་གི་ཅན་ཝུའུ་ཀྲུང་ཞིན་གྱིས་གཙོ་སྐྱོང་བྱས་རེད་ཟེར་དེ་དང་ཨ་ནི་ག་རེ་ཟེར་ན་ཆོག་མཆན་སྤྲད་རེད་ཟེར་ཚང་མ་ལོ་རྫུན་མ་རེད་བཞག་བྱས་ཙང་དེ་འདྲ་ཡིན་དུས་སྐོས་སུ་གོ་མིན་ཏང་གིས་རྫུན་མ་བཤད་རྒྱུ་གི་རྗེས་ལ་ང་ཚོ་གུང་ཁྲན་ཏང་འབྲང་དགོས་ཡས་ཡོད་པ་མ་རེད་ཟེར་ད་ང་ཕོད་ཀྱི་ལྟས་སུ་གུང་མི་ལ་བཤད་བཤད་བཏང་ན་ཡ་ད་གུང་ཁྲན་ཏང་ཡ་སྐྱག་བོད་ཀྱི་དོན་དག་ལུས་གསུངས་ཀྱི་དོན་དངོས་རྡོག་རྡོག་དེ་གང་བྱས་ད་རྒྱལ་བ་རིན་པོ་ཆེའི་ཡང་སྲིད་ངོས་འཛིན་དང་ཁྲི་གསོལ་ཞུ་ཡས་ཀྱི་ཐོག་ལ་ལས་དོན་གལ་ཆེན་པོ་དེ་གཉིས་ཀྱི་ཐོག་ལ་སྐབས་དེ་དུས་ཀྱི་གོ་མིན་ཏང་གིས་ཐེ་ཇུས

གསན་པ་དང་དངོས་སུ་གཟིགས་པ་འདི་ཚོའི་གནས་ཚུལ་མང་པོ་ཅིག་དེ་ནི་ངོ་སྤྲོད་གནང་ཡོད་ལ་གནས་ཚུལ་ད་གའི་སྐོར་ལ་ངོ་སྤྲོད་ཅིག་གནང་པ་ཅིག་ཡོད་དེ་ནས་ང་ཚོས་ཡང་ཁ་སྣོན་གྱི་ཚུལ་དུ་འདི་ཡང་ཟུར་འདོན་ཅིག་ཞུས་ཡོད།
ཁྲི་ཕེབས་ཀྱི་མཛད་སྒོའི་སྐོར་ལ་རྒྱ་གཞུང་གོ་མིན་ཏང་གི་སྐུ་ཚབ་ཝུའུ་ཅུང་ཤིན་དང་ལི་གཉིས་ཀྱིས་ཁུངས་དང་བདེན་པ་མེད་པའི་གནས་ཚུལ་འགའ་ཤས་བྲིས་པའི་སྐོར་ལ་ས། རི་ཆར་སན་གྱིས་བྲིས་པའི་ནང་ལ་ས། ད་རི་ཆར་སན་གྱིས་བྲིས་པའི་ནང་དེ་གཟིགས་ཡོད། ཁོ་ཚོས་ཁུངས་མེད་ཀྱི་བཤད་པ་འདི་ག་དེ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཐམ་པ་ཟླ་བ་གཉིས་པའི་ནང་སར་བེ་སིལ་གུལཌ་དང་ཝུའུ་ཅུང་ཤིན་སོགས་ཁྲི་ཕེབས་མཛད་སྒོ་དེར་ཕེབས་ཡོད། ཝུའུ་རྒྱ་གར་བརྒྱུད་ཕེབས་ཆོག་པ་ཞུས་པ་སོགས་གོ་སྒྲིག་ཚང་མ་བོད་གཞུང་ནས་རྒྱ་གར་གཞུང་ལ་ཞུ་གནང་མཛད་པ་ལ་བརྟེན་ནས་བྱུང་བ་ཞིག་ཡིན་ས། ཡིན་ཀྱང་ལི་ཡིས་ཟེར་ཡག་ལ་ཝུའུ་རྒྱ་གར་བརྒྱུད་ཕེབས་ཆོག་པ་དབྱིན་ཇི་ཕྱི་རྒྱལ་ལས་ཁུངས་ནས་གནང་བ་གནང་རེད་ཟེར་གནང་གི་ཡོད་རེད་ད་ལི་དང་ཝུའུ་ཁོང་ཚོས་ཟེར་ན་ཁོང་གི་བི་ས་དེ་དབྱིན་ཇི་ཕྱི་རྒྱལ་ལས་ཁུངས་ནས། སྩལ་བྱུང་ཟེར་བ། རྒྱ་གར་གཞུང་གིས་ཟེར་ཡག་ལ་བྱས་ན་བོད་གཞུང་ལ་ཞུས་བོད་གཞུང་གིས་གནང་བ་གནང་ནས་ཨ་ནི་བི་ས་སྤྲད་པ་ཡིན་ཟེར་བ། རེད་ད་དེ་གཉིས་བར་ལ་ཧེ་བག་དེ་ཡོད་རེད་ཁོང་ཚོས་ཟེར་ན་བོད་གཞུང་ལ་མ་ཞུས་པ་ཡོང་བ་ཡིན་མདོག་འདྲ་པོའི་སྐད་ཆ་དེ་བཤད་ཀྱི་ཡོད་རེད་དེ་དེ་ཁུངས་སྐྱེལ་དེ་རི་ཆར་སན་གྱིས་བྱེད་ཀྱི་ཡོད་རེད་དེ་རྒྱ་གར་གཞུང་བརྒྱུད་བོད་གཞུང་ལ་ཞུས་ཨ་ནི་བོད་གཞུང་གནང་བ་ཐོབ་ནས་ཨ་ནི་བི་ས་གནང་སོང་ཟེར་བ་ད་དོན་དག་གལ་ཆེན་པོ་རེད་དེ་ཙུག་གི་ཚིག་འདི་ཚོ། མཛད་སྒོའི་སྐོར་ལ་ཡང་ས་བདེན་པ་མེད་པ་འགའ་ཤས་བྲིས་ཤག། རྒྱ་མིའི་ཡིག་ཆར་དེ་སྔོན་བླ་སྤྲུལ་གསེར་བུམ་དཀྲུག་འདོན་བྱེད་སྲོལ་ཡོད་པ་དེ་ཆ་བཞག་ནས་ཝུའུ་གིས་ཟེར་ཡག་ལ་ས་ཆུང་སྲིད་རིན་པོ་ཆེར་སྒེར་མཇལ་ཞིག་ཞུས་ཏེ་ཏཱ་ལའི་བླ་མའི་ཡང་སྲིད་ཡིད་ཆེས་བློས་འགེལ་འདུག་པས་གསེར་བུམ་དཀྲུག་འདོན་བྱེད་དགོས་མི་འདུག་ལབ་པ་ས་དེ་རྗེས་སྤྱི་ཟླ་གཉིས་པའི་ནང་རྒྱ་ནག་གོ་མིན་ཏང་གཞུང་ནས་ཆུང་སྲིད་དེ་བཞིན་ཏཱ་ལའི་བླ་མ་ངོ་མར་ངོས་ལེན་ཁྱབ་བསྒྲགས་བྱས་པའི་བཟོ་འདྲ་པོ་བསྟན་འདུག་ས། འདི་རི་ཆར་སན་གྱིས་ཟེར་བ་རེད་བཟོ་འདྲ་པོ་བསྟན་འདུག་ཟེར། བོད་པ་ཚོས་ཟེར་ཡག་ལ། སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ཟླ་བ་བརྒྱད་པའི་ནང་ནས་ཏཱ་ལའི་བླ་མ་ངོས་འཛིན་ཆ་འཇོག་བྱས་པ་ནས་བཟུང་ཏཱ་ལའི་བླ་མ་རང་གི་ཐོབ་ཐང་ལྟར་གྱི་གདན་ཞུ་དང་གུས་བཀུར་སྣེ་ལེན་ཚང་མ་བྱས་པ་རེད། རྒྱ་མིའི་ལས་ཁུངས་ཁག་གི་གོ་བསྡུར་དང་འབྲེལ་བ་ཡག་པོ་ཞིག་མེད་པ་འདྲ་གང་ཡིན་ཟེར་ན་བོད་དང་རྒྱ་མིའི་འགོ་ཁྲིད་མཉམ་འབྲེལ་ཐོག་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ཟླ་བ་བདུན་པའི་ནང་ནས་ཏཱ་ལའི་བླ་མ་ངོས་འཛིན་ཁས་ལེན་བྱས་པ་རེད།

དཔེ་མཇལ་སྤྲོ་པོ་དང་ཨ་ནི་མི་མང་ལ་དཔེ་མཐོང་ཆེན་གནང་མཁན་ཡག་པོ་ཅིག་འདུག་ཟེར་ནས་ནན་ཅིང་ལ་ཨ་ནི་ཁོང་ཚོས་ཝ་ལི་སི་བཏང་ནས་ཨ་ནི་མི་ནག་འདི་ཨ་ནི་རྒྱལ་བ་རིན་པོ་ཆེ་གསེར་བུམ་དཀྲུག་འདོན་བྱེད་དགོས་མ་རེད་ཨ་ནི་རྒྱལ་བ་རིན་པོ་ཆེ་གཏན་འཁེལ་ཆོག་གི་རེད་ཟེར་བཀའ་འཁྲོལ་ནས་ཨ་ནི་འདི་ནས་རྒྱལ་བའི་རྟེན་འབྲེལ་བྱས་སོང་ཟེར་གྱི་ཡོད་རེད་ད་དཔེ་སྐད་ཆ་དགོས་མ་འདུག་འདི་འདྲ་བཤད་ཡོང་གི་ཡོད་རེད། ད་འདི་ཉིད་དུས་འདི་འདུག་ག་བཤད་སྒྲས་བྲིས་པའི་དེབ། རྒྱུ་ཆ་བདམས་བསྒྲིགས། གསུམ་པ་ཡིན་པ་ཡོད་འདི་འདྲ་ཅིག་ནང་དེ་བྲིས་ཤག་འདིའི་ནང་ལ། བཤད་སྒྲ་སྣེ་ལེན་རེད་འདུག་ག་ཝུའུ་གི་སྣེ་ལེན་རེད་དེ་ཤག་ཨ་ནི་བཤད་སྒྲས་གསུང་ཡག་ལ་བྱས་ན་ཝུའུ་དང་པོ་རྒྱལ་བ་རིན་པོ་ཆེ་མཇལ་ཁ་ཞུས་མི་འདུག་ཁྲི་ཕེབས་ལ་བཅར་ཤག་དེ་སྐབས་མཚམས་འདྲ་བ་ཅིག་ལ་སླེབས་པ་འདྲ་འདུག་ག་ཁྲི་ཕེབས་ལ་བཅར།

ཞེས་བྱས་ནས་གུས་འདུད་གནང་སོང་ཟེར་དེ་རྒྱ་ནག་ལ་འདི་གནང་རེད་ཟེར་སྔ་མོའི་ལུགས་སྲོལ་བྱས་ནས་གུས་འདུད་གནང་རེད་ཟེར་ཨ་ནི་ངས་པང་ཁ་ཡར་བཀྱགས་རྒྱལ་བ་རིན་པོ་ཆེ་བཞུགས་ཁྲི་སྒང་ལ་བཞུགས་སུ་གསོལ་བ་ཡིན་ཟེར་བྱས་ནས་འུ་གི་དེབ་ནང་ལ་ཇི་འདྲ་སྐྱོ་ཡོང་རེད་དེ་སུ་དེ་རྩ་ནས་མ་རེད་རྩ་ནས་མ་རེད་དེའི་ཁ་ཐུག་དེ་ད། དེ་ལྟར་ཕྱི་རྒྱལ་མི་སྒོར་མོ་ཡག་བྲིས་ཤག་རུ་མ་གཏོགས་དེའི་ཁ་ཐུག་ལ་ང་རིན་རྒྱན་གྱི་སྤོས་འཛིན་པ་ཡིན། སྤོས་འཛིན་གྱིས་ནི་རྒྱལ་བ་རིན་པོ་ཆེའི་བཞུགས་ཁྲིའི་ཁ་ཐུག་སྟེ། འདི་འཁྱེར་སྡོད་དགོས་རེད་པས། སྐྱག་འཛིན་རེད། བར་ལམ་རྒྱ་མིས་འདི་འདྲ་ཞིག་ཐོན་ནས་ང། ངས་ལན་འཇལ་རྒྱབ་བྱས་པས། ཚགས་པར་ནང་ལ་ལན་འཇལ་རྒྱབ་འདི་འདྲ་མ་རེད་འདིའི་ཁ་ཐུག་སྟེ། ང་ཡོད་འདི་ན་སྟེ་མི་གཅིག་མིང་བྲིས་ཤག་ང། རྒྱལ་བ་རིན་པོ་ཆེ་འདི་ན་ལ་ཡོད། ཁྲི་པའི་སྒང་ལ་རྒྱ་ནག་གི་ཨ་ནི་སྐུ་ཚབ་འུ་ཀྲུང་ཞིན་བྲིས་ཤག། ཁོའི་མིང་ཡོད་མ་རེད་སྐུ་ཚབ་ནང་མི་དེ་ག་མིང་ང་ཡོད་དེ། ཁོའི་མིང་རྩ་ནས་ཡོད་མ་རེད། ད་ག་སེ་རང། བྲིས་བཞག་པ་རེད། ང་ཨ་ནི་ཟླ་བ་བཅུ་གཅིག་གི་ཚེས་རང་ལ་མིན་ན་རྒྱ་ནག་ནས་ཐོན་ནས་འདིར་སླེབས་ཡིན་ལྷ་ས་སླེབས་ཡིན། འུ་མ་སླེབས་ཀྱི་གོང་ལ་བདུན་ཕྲག་ཁ་ཤས་གཅིག་སྔོན་ལྷ་ས་སླེབས་ཡིན་དེ་དུས་ནས་རྒྱལ་བ་རིན་པོ་ཆེ་གཏན་འཁེལ་ཚར་ཤག་ཟེར་བ་རེད་དེ་རྒྱ་མི་རང་ཁོ་རང་ཚོས་དེ་འུ་གི་ལས་བྱེད་བྲིས་པའི་དེབ་ནང་ལ་དེ་འདྲ་རང་གཟིགས་ཀྱི་ཡོད་རེད་བྱས་ཙང་རྒྱ་མི་ད་ག་སེ་མི་ལ་ཧམ་པ་ཅིག་བཤད་ནས་ཧམ་པ་ཆེན་པོ་ཅིག་བཤད་འདུག་གི་རེད་བསམ་བསམ་ཁོ་ར་བྱས་པ་མ་གཏོགས་ཅིག་གཏན་འཁེལ་བའི་ཡི་གེ་རྩ་ནས་མ་རེད་ང་ཚོས་ད། སྐྱག་རྫུན་བཤད་པའི་འབྲས་བུ་མ་རེད། དངོས་གནས་གང་ཡིན་མ་བཤད་ན་ཉི་མ་གཅིག་རྫིང་བུ་ལུག་གི་རེད་སྐྱག་རྫུན་ཅིག་བཤད་ན་ཉི་མ་གཅིག་གཞན་པ་གཅིག་ཡན་པ་གཅིག་བཤད་ཡོང་དུས་རྫིང་བུ་ལུག་འགྲོ། ལུང། རྒྱལ་བ་རིན་པོ་ཆེ་ནི་སྲིད་ཁྲི་མངའ་གསོལ་ཞུ་ཐུབ་པ་ཅིག་བྱུང་ཡོད་རེད་ལ་ད་དེ་ནི་དངོས་ཡོད་ཀྱི་གནས་སྟངས་ཀྱི་ཐོག་ལ་ལོག་བཤད་བྱས་པ་དང་འདི་གའི་གི་གནས་ཚུལ་འདི་གའི་ལྟ་ཤེས་རྟོགས་བྱས་པའི་ཐོག་ནས་དངོས་ཡོད་གནས་ཚུལ་ཤེས་ཡག་འདི་གལ་ཆེན་པོ་ཞིག་རང་ཅིག་གི་རེད་ད་ལྟ་ཡང་རྒྱ་ནག་གཞུང་གིས་རྒྱལ་བ་རིན་པོ་ཆེའི་ཡང་སྲིད་ངོས་འཛིན་གི་ཐོག་ལ་ཡིན་ནའི་ལས་མུ་མཐུད་བྱེད་བྱེད་ལག་པ་འཆང་བྱེད་བྱེད་ཡོད་བཞིན་པ་ཅིག་གི་རེད་ལ་ནི་འདས་པའི་ཡང་ལོ་རྒྱུས་ཀྱི་ཐོག་ལ་ཕར་ཕྱི་མིག་ཅིག་གིས་བལྟས་པ་ཡིན་ནའི་ལས་འདི་གའི་གི་ཐོག་ལ་གནས་ཚུལ་རྫུན་བཟོ་བྱེད་ཐབས་བྱས་པ་དང་ཡང་ན་ཅིག་གི་ཡིག་ཆ་རྫུན་མ་བཟོས་པ་འདི་འདྲའི་མང་པོ་ཅིག་གི་ཡོང་གི་ཡོད་རེད་ད། འདི་གས་ཀྱི་ཐོག་ནས་ཡང་འདི་མ་ཡིན་པར་ཨ་ནི་སྐབས་དེ་དུས་རྒྱ་ནག་གི་སྐུ་ཚབ་གཅིག་པུ་མ་རེད་ཉེ་འཁོར་ཡུལ་གྲུའི་ཡང་སྐུ་ཚབ་འདི་གས་ཆེད་མངགས་རང་སྲིད་ཁྲི་མངའ་གསོལ་ཞུས་པའི་སྐབས་ལ་བཅར་ཡོད་རེད་ལ་ད་རྒྱལ་ཁབ་མང་པོ་གཅིག་མ་རེད་དེ་ལས་ཡིན་ནའི་སྐབས་དེ་དུས་ང་རང་ཚོའི་བོད་ཀྱི་ནི་གནས་སྟངས་ཀྱི་ཐོག་ནས་ཡིན་པས་ན་རྒྱལ་ཁབ་འདི་གས་དཔང་པོ་ཅིག་ཆགས་བསྡད་ཡོད་རེད་བ།
རེ་རེ་འགྲོ་ག་ལ་སྐབས་དེ་དུས་ག་རེ་ཟེར་ན་ནེ་པ་ལི་ཡོད་རེད། ལ་དྭགས་ཡོད་རེད། འབྲུག་ཡང་ཡོང་ཡོད་རེད་ཨ་ནི་གནད་འགག་ཆེ་ཤོས་ལོ་གཅིག་ལ་རྒྱ་གར་དབྱིན་ཇིའི་གཞུང་ཡོད་རེད་བ་རྒྱ་གར་དབྱིན་ཇིའི་གཞུང་གི་སྐུ་ཚབ་ཕར་ཕེབས་བྱས་ཕེབས་ཏེ་ལེགས་འབུལ་ཞུ་ཡག་དང་དུས་སྐབས་དེ་གི་གནས་ཚུལ་ཆ་ཚང་ཁོ་རང་ལ་མཐོང་མྱོང་ཡོད་མ་ཚད་ཁོ་རང་གི་སྐབས་དེ་དུས་ཀྱི་གནས་ཚུལ་ག་རེ་ཡིན་པ་དེ་གསལ་པོ་མར་བྲིས་བྱས་ད་གང་ཅི་མདོར་བསྡུས་ནས་བཤད་ན་ཧུའུ་ཀྲུང་ཞིན་དང་རྒྱ་ནག་གཞུང་གི་འགྲེལ་བཤད་རྒྱག་པ་དེ་ནང་འདྲ་ཅིག་རྩ་བ་ནས་ཡོད་མ་རེད་འདི་གསལ་བོ་ཞེ་བོ་ཞིག་བྱས་ན་ད་གནད་འགག་ཅིག་དངོས་གནས་ཀྱི་ག་རེ་ཟེར་ན་གནས་ཚུལ་ལུགས་ཅིག་ག་རེ་བྱུང་ཡོད་རེད་ཟེར་ན་མཇལ་ཁ་ཞུས་དུས་སྐབས་སུ་མི་ང་ཚོས་ཕེབས་ཏེ་ཁྲི་གསོལ་ལེགས་འབུལ་ཞུས་དུས་སྐབས་སུ་ཉི་མ་དང་པོ་གཉིས་པ་ལབ་ཀྱི་ཡོད་རེད་བ། ཉིན་དང་པོ་གཉིས་པའི་ནང་ལ་ད་གོ་མིན་ཏང་གི་ཁྲི་གསོལ་ལེགས་འབུལ་ཞུ་མཁན་དེ་ཉི་མ་དང་པོ་དེ་ལ་བཏང་འདུག་ད་དེ་དབྱིན་ཇི་དེ་ཉི་མ་གཉིས་པ་དེ་ལ་བཞག་ཁོ་རང་ཚོས་གལ་ཆེ་ཆུང་ལུགས་རྩིས་ཡས་ལུགས་སྦྱོར་བ་དེ་འདྲའི་ཐོག་ནས་བཤད་ན་རྒྱ་ནག་ཁོ་རང་ཚོས་ཀྱི་ལབ་ཀྱི་ཡོད་རེད། ང་ཚོ་ཉི་མ་དང་པོ་དེ་ལ་བཏང་ཡོད་རེད་དབྱིན་ཇི་ཉི་མ་གཉིས་པ་དེ་ལ་བཞག་ཡོད་རེད་དེའི་ཐོག་ནས་ཁོ་རང་ཚོས་ང་ཚོ་ལ་ཅིག་ག་རེ་ཟེར་ན་ཆེ་མཐོང་སྤྲད་པ་དང་ང་ཚོ་གལ་ཆེ་བོ་ཡོད་པ་རེད་ཟེར་གྱི་ཡོད་རེད་བ།
སྐབས་དེ་དུས་བོད་ལ་ཡང་ཇོ་རྔམ་བརྗིད་ཀྱི་ཁྱད་པར་དེ་ཕྱིན་ཡོད་ན། ཇོ་རྔམ་བརྗིད་ཀྱི་ཁྱད་པར་དང་དམིགས་བསལ་ལུགས་མི་འདུག་གང་ཅིའི་ལྟ་བས་དེ་མཛད་སྒོ་གཙོ་སྐྱོང་བྱེད་བཞིན་སྤྱིར་བཏང་དང་ཇོ་རྔམ་བརྗིད་ཡོང་ཆོག་གུ་རག་གོ་བས་དེ་ཉི་མ་གཅིག་ལ་ལས་བ་ཟེར་གྱི་ཡོད་བ་མ་རེད་བ། ཉི་མ་ཡིན་ན་ལ་ཡང། མཛད་རིམ་མར་བང་སྒྲིག་དུས་སྐབས་སུ། ཨ་ནི་ད་རིང། ལེགས་འབུལ། དེ་བྱ་བ་ཡིན། སང་ཉིན། དེ་བྱ་བ་ཡིན། དུས་སྐབས་སུ། དབྱིན་ཇི་ལ་འགྲེལ་བཤད་བསྐྱོན་འདུག་ཨ་སང་ཉིན་གནང་རོགས་གྱིས། གནང་སྟངས་ག་རེ་ད། གནང་སྟངས་ལུགས་ག་རེ་ཡིན་མེད་ཀྱི་འགྲེལ་བཤད་ལུགས་བསྐྱོན་བྱས། ད་ཡིན་པ་ན་དེ་འདྲ་ང་ཚོས་ཀྱི། ག་རེ་བྱས་ཀྱི་ཉི་མ་དང་པོ་དེ་རྒྱ་མི་བཏང་རེད་ཉི་མ་གཉིས་པ་དེ་དབྱིན་ཇི་བཏང་རེད་དེ་གནད་འགག་ལུགས་ཆེ་ཆུང་ག་དེ་རྩིས་ཡོད་རེད་ཟེར་ཏེ་གཞུང་གི་ལྟ་སྟངས་རེད་མི་འདུག་ཟེར། ནས་ང་ཚོས་ཅིག་བལྟ་ཡོང་དུས་སྐབས་སུ་ང་ཡག་གི་ཡིག་ཆ་དེ་ཚོ་བལྟ་ཡོང་དུས་སྐབས་སུ་ང་ལ་ག་རེ་ཞིག་རྙེད་སོང་ཟེར་ན་དེ་འདྲ་ཚལ་སྤྲུལ་གྱི་ཕྱག་མཛོད་ཞིག་འདུག་ཁོ་རང་གིས་དེ་འདྲ་དེབ་ཅིག་ང་ཚོའི་དཔེ་མཛོད་ཁང་ནས་བཏོན་ཡོད་རེད། འདིའི་ནང་ལ་ཁོ་རང་གིས་ག་རེ་གསུངས་འདུག་ཟེར་ན། གོ་མིན་ཏང་སྔོན་ལ་བཏང་རོགས་བྱས་ཁོ་རང་གིས་ལབ་འདུག་ཨ། ད་ཁོ་རང་དང་གོ་མིན་ཏང་གཉིས་པོ་འབྲེལ་བ་ལུགས་ཅིག་ཡོད་ཀྱི་རེད་བ་ད་ཚོང་རྒྱག་ཡ་དང་དེ་འདྲ་མང་པོ་བྱས་ཡོད་རེད་བ།
ཁོ་རྦད་དེ་ཡའི་དེ་མ་ཅིག་བང་མཛད་སྒོ་སྒྲིག་གནང་མཁན་ལུགས་ཅིག་ཁོ་རང་གི་སྐུ་བཅར་ལུགས་ཅིག་རེད་འདུག་ཨ།

བོད་གཞུང་གི་ངོས་ནས་རྒྱ་མི་གལ་ཆེ་བོ་ལ་རྩིས་བྱས་སྔོན་ལ་བཏང་རྒྱུ་ཞིག་རེད་མི་འདུག་ད་དེ་གང་ཟག་བྱེ་བྲག་པ་སོ་སོས་ཀྱི་ཉེ་ཕྱོགས་ཟེར་ན་འདྲ་ཁེ་ཕན་ཟེར་ན་འདྲ་དེ་འདྲས་ཀྱི་ཅིག་རྐྱེན་པས་ཀྱི་ཨ་ནི་ཕའི་དེ་ལ་ངོ་འབྲེལ་ལྟ་དགོས་གྱུར་པ་ཟེར་ན་འདྲ་དེ་འདྲས་ཀྱི་ཐོག་ནས་ད་གོ་སྔོན་ལ་བཏང་རྒྱུ་ཞིག་ད་ནི་ཚལ་སྤྲུལ་གྱི་ཕྱག་མཛོད་ཀྱི་དེབ་དེ་ལ་བལྟས་པ་ཡིན་ན་དེ་ག་རང་ཆགས་དེ་གོ་ར་བ་ག་རེ་ཟེར་ན་ཁོ་རང་གི་ལ་ར་ངས་ཀྱི་ཞུས་བྱས་ཨ་ནི་སྔོན་ལ་བཏང། སྔོན་ལ་རག་ཡོད་རེད་ཟེར་གྱི་ཡོད་རེད་བ། བྱས་ཙང་དེ་བྱེད་དུས་སྐབས་སུ་ད་ཁོ་ཚོ་རང་གི་མི་དང་མི་ཡི་འབྲེལ་བ་ཟེར་དགོས་རེད་དེ། དེ་འདྲ་ནི་ཡོད་ཆོག་གི་རེད་བ། རེད་རེད། རྒྱ་ནག་ལའང་འབྲེལ་བ་ཡོད་རེད་སྐབས་དེ་དུས་ང་ཚོ་རྒྱ་ནག་ལ་འབྲེལ་བ་ཡོད་རེད། རྒྱ་གར་དབྱིན་ཇིའི་གཞུང་ལ་འབྲེལ་བ་ཡོད་རེད། ཡིན་ནའང་གཞུང་རང་གི་ཆབ་སྲིད་ལྟ་སྟངས་དེ་ག་འདྲ་ཞིག་ཡོད་རེད་ཟེར་ན། གཅིག་འདི་ལོ་ཞིག་མི་འདུག་རྒྱ་ནག་གལ་ཆེ་བོ་རྩིས་ཟེར་ཞིག་རེད་མི་འདུག་ཨ། ཉི་མ་སྔོན་ལ་བཏང་ཡས་དེ་ཁོ་གང་ཟག་མི་སྒེར་བས་དེ་གོ་སྒྲིག་གནང་མཁན་འདི་གི་གཅིག་བང་སྒྲིག་སྟངས་གཅིག་རེད་ལྟ་སྟངས་ཟེར་ན་འདྲ་བང་སྒྲིག་ཡས་ཀྱི་བརྒྱུད་རིམ་ཅིག་རེད་མ་གཏོགས་གཞུང་རང་གི་ཆབ་སྲིད་ཀྱི་གནད་འགག་ལ་སེམས་ནང་གཅིག་དེ་འདྲ་ཞིག་མིན་པ་དེ་དེ་ནས་ར་འཕྲོད་ཀྱི་འདུག་ལགས་འོང།
ལགས་འོང་བྱས་ཙང་གི་དེ་གས་ཡིན་པ་ཡིན་ན་ཨ་ནི་དངོས་ཡོད་གནས་སྟངས་འདི་ང་ཚོ་ཡང་སྟོབས་ལགས་ད་སྐབས་དེ་དུས་ཀྱི་ཡིག་ཆ་གཟིགས་པ་དང་དེ་གས་ལ་ཉམས་ཞིབ་གནང་བའི་ཁྲོད་ནས་ངོ་སྤྲོད་ཅིག་གནང་སོང་དེ་ག་ནང་བཞིན་ད་དུས་ཚོད་འདིའི་མཚམས་དེ་ཡིན་པ་ཡིན་ན་ཨ་ནི། སྐབས་དེ་དུས་རྒྱལ་ཚབ་རྭ་སྒྲེང་རིན་པོ་ཆེ་ཆགས་ཀྱི་ཡོད་རེད་ལ་རྭ་སྒྲེང་རིན་པོ་ཆེ་གློ་བུར་དུ་དགོངས་ཞུ་གནང་ཡ་དང་དེ་ནས་ད་རྒྱལ་ཚབ་སྟག་བྲག་རིན་པོ་ཆེ་གིས་སྲིད་སྐྱོང་ཅིག་གནང་ཡོད་རེད་བྱས་ཙང་སྔོན་ལ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་འདིའི་སྐོར་ལ་ངོ་སྤྲོད་གནང་པའི་དེ་དུམ་བུ་གཅིག་ཡོད་དེ་ནས་རིམ་པས་ཞིབ་ཕྲའི་གནས་ཚུལ་ང་ཚོ་སྟོབས་ལགས་ཀྱིས་ངོ་སྤྲོད་ཞིག་གནང་རོགས་གནང། ལྕགས་འབྲུག་ཆིག་སྟོང་དགུ་བརྒྱ་བཞི་བཅུ་ཐམ་པ་ཟླ་བ་བཅུ་པ་ཙམ་ནས་རྒྱལ་ཚབ་རིན་པོ་ཆེས་ཆབ་སྲིད་ཀྱི་ཐུགས་འགན་དགོངས་ཞུ་གནང་གི་ཡོད་ཚུལ་གཏམ་སྙན་ཞིག་ལྷང་ལྷང་ཐོན་མུར་ཟེར་ཡ་འདི་རེད། ད་རྒྱལ་ཚབ་རིན་པོ་ཆེ་དགོངས་པ་ཞུས་ནས་སྟག་བྲག་འདི་ཕེབས་ཡག་གི་ལོ་རྒྱུས་དེ་རེད། ཆིག་སྟོང་དགུ་བརྒྱ་བཞི་བཅུ་ཐམ་པ་ཟླ་བ་བཅུ་པའི་ནང་ལ་རེད། ཡང་རྒྱལ་ཚབ་རིན་པོ་ཆེ་དགོངས་པ་ཞུ་གི་ཡིན་ཟེར་མཁན་ཅིག་སྐད་ཆ་གཅིག་ཤོད་གནང་གི་ཡོད་རེད་སྐད་ཆ་ཕྱི་ལ་ཡོད་རེད་ད་ཟླ་བ་བཅུ་གཉིས་པའི་ནང་ལ་རྒྱལ་ཚབ་རིན་པོ་ཆེ་བཀའ་ཤག་དང་སྐུ་བཅར་སྤྱི་ཁྱབ་མཁན་པོ་ཐུན་མོང་ཐོག་ལ་ཨ་ནེ་ལྷ་དང་བླ་མའི་བརྟག་ལུང་ཐོན་ཞིང་རྒྱལ་ཚབ་རིན་པོ་ཆེ་རང་གི་སྐུ་ཕྱྭར་ཤིན་ཏུ་རྩུབ་པོ་ཡོད་པས་ཆབ་སྲིད་ཀྱི་ཐུགས་འགན་ཞུས་ཏེ་རེ་ཞིག་བསྙེན་སྒྲུབ་སོགས་མཛད་དགོས་ཡོད་ཚུལ་གསུངས་པ་རེད་ཟེར་བཀའ་ཤག་དང་སྐུ་བཅར་སྤྱི་ཁྱབ་མཁན་པོ་ལྷན་རྒྱས་ནས་ད་ལྟ་སྐུ་ན་དར་སྒང་དང་སྐུ་གཟུགས་མི་བདེ་བ་སོགས་གང་ཡང་མི་འདུག་པས་རྒྱལ་དབང་དོན་གྱི་བདག་པོས་ལུགས་གཉིས་ཀྱི་ཐུགས་འགན་དགྱེས་བཞེས་མ་གནང་གི་བར་ལ། ཆབ་སྲིད་ཐུགས་འགན་དགྱེས་བཞེས་སྔར་བཞིན་ཐུགས་རྗེ་ཆེ་བ་དང་སྐུའི་རྐྱེན་སེལ་ཞབས་རིམ་ཞུ། གཞུང་ཐོག་རང་ནས་ཞུས་ཆོག་པ་ཞིག་གསོལ་འདེབས་ཇི་ལྟར་ཞུས་ཀྱང་གསན་དགོངས་མ་ཐོབ་པ་རེད་ཟེར་ད་འདི། འདིའི་ཁ་ཐུག་དེ་ཡང་ང་ཚོ་ཚོགས་འདུའི་ནང་ལ་ཡོད་པ་རེད་ད། ངས་འདི་ཚོགས་འདུའི་ནང་གི་རྒྱུས་ལོངས་སྐུ་ཕྱྭས་བྱས་པ་རེད། རྩིས་པ་བྱས་པའི་ཐོག་ལ། ཚོགས་འདུའི་ཡིག་ཚགས་བྱས་ནས་ལོ་ཁ་ཤས་བསྡད་པ་རེད་ལོ་ལྔ་ཡིན་ན་དྲུག་ཡིན་ན་ཅིག་ཚོགས་འདུའི་ཡིག་ཚགས་བྱས་བསྡད་པ་རེད་དེའི་ཁ་ཐུག་དེ་ཡིན་ཨ་ནི་རྒྱལ་ཚབ་རིན་པོ་ཆེ་དགོངས་པ་ཞུ་གི་ཡིན་གསུངས་པའི་སྒང་ལ་ཡང་ཚོགས་འདུ་སྐོང་བསྡུ་གནང་གི་ཡོད་རེད་ཡང་བཀའ་ཤག་གིས་ཡིན་གཅིག་མིན་གཅིག་ཚོགས་འདུ་སྐོང་བསྡུ་གནང་ཡང་ཚོགས་འདུའི་ཆ་རྐྱེན་ནང་བཞིན་རེད་ཡང་བསྐྱར་དུ་རྒྱལ་ཚབ་རིན་པོ་ཆེ་སྐུ་མདུན་བཅར་ནས་ད་བས་དེ་འདྲ་མ་གནང་རོགས་གནང་ཐུགས་འགན་དགྱེས་བཞེས་གནང་རོགས་གནང་ད་ལྟ་དགུང་ལོ་ཆུང་ཆུང་རེད་སྐུ་ལ་སྙུང་གཞི་འདྲ་པོ་དེ་འདྲ་ཡོད་མ་རེད་ཡང་རྒྱལ་བ་རིན་པོ་ཆེ་ད་ལྟ་ཞི་གནས

ཚོགས་འདུ་དེ་ཕེབས་པ་རེད། སྟག་བྲག་ཡོངས་འཛིན་རེད། དེ་སང་རྒྱལ་བ་རིན་པོ་ཆེའི་སུམ་ཅུ་བ་དེ་རེད། རྩེ་ལ་ཞུ་དོན་བཀའ་ཤག་འདི་ཡང་བཅར་བ་རེད། བཅར་ནས་ཞུ་བའི་སྒང་ལ་སྟག་བྲག་རིན་པོ་ཆེས་ལམ་སང་ཞལ་བཞེས་གནང་བ་རེད། ད་ང་ཚོས་དེ་བསམ་གྱི་ཡོད་རེད། སྟག་བྲག་རིན་པོ་ཆེའི་དགུང་ལོ་མཐོ་པོ་ཞེ་དྲག་རེད་ཧ་ལམ་དེ་སང་བདུན་ཅུ་དོན་གྲངས་མེད་འགྲོ། དགུང་ལོ་མཐོ་པོ་ཞེ་དྲག་རེད་དེ་ལྟ་བས། ཞལ་བཞེས་འདྲ་པོ་གནང་གི་རེད་བསམ་བསམ་འདྲ་པོ་ནི་ང་ཚོའི་སེམས་ལ་ཡོད་མ་རེད། ད་ཞུ་ག་འདྲ་པོ་ཅིག་རེད་མ་གཏོགས་ཅིག་ཨ་ནི་ཡ་ཡ་བྱེད་ནས་ཟན་སྒྲིལ་འདྲ་པོ་དེ་འདྲ་ཅིག་བྱས་ན་མ་གཏོགས་ཡོང་གི་མ་རེད་བསམ་བསམ་འདྲ་པོ་ཡོད་རེད་དེ། སྟག་བྲག་རིན་པོ་ཆེས་ཞལ་བཞེས་གནང་རེད། ཨེ། མི་ནས། རྒྱལ་ཚབ་འདི་གནང་རོགས་གནང་ཞུས་པའི་སྒང་ལ་ཡོང་ཟེར་བྱས་ནས། ཞལ་བཞེས་གནང་རེད། དེ་ག་ཉིན་ག་ཐག་ཆོད་པ་རེད། ད་རྒྱལ་ཚབ་རྙིང་པས་དགོངས་པ་ཞུ་གནང་ཚར་རེད། གསར་པ་རྙེད་ཚར་རེད་ཉིན་གཅིག་ལ། ངེས་གཏན་གྱིས་སྒང་ག། འདི་ཉིན་ག་འདི་བྱུང་ཚར་རེད། རྒྱལ་ཚབ་རིན་པོ་ཆེ་ད། བཀའ་ཤག་ལྷན་རྒྱས་རིམ་གྱིས་ཡིན་མིན་མེད་འགྲོ་རྒྱལ་བ་རིན་པོ་ཆེའི་སྐུ་མདུན་ལ་བཅར་གནང་རེད་ཟེར་ན་འདི་ཚང་སྐུ་བཅར་དུ་ང་ཚོ་འགྲོ་ཡོད་མ་རེད་ཚོགས་འདུ་ཅི་ལ་ཕྱིན་ཆོག་གི་མ་རེད། རྒྱལ་བ་རིན་པོ་ཆེའི་སྐུ་མདུན་བཅར་རྒྱལ་བ་རིན་པོ་ཆེ་ལ་འདི་འདྲས་བྱུང་ཟེར་ཞུས་པའི་སྐབས་འདི་ཡག་པོ་བྱུང་ཞེས་རྒྱལ་བ་རིན་པོ་ཆེས་བཀའ་གནང་རེད་ཟེར་གི་ཨོ་རེད། དོན་དག་ག་རེ་ཡིན་ནམ་མིན་ན་ཉི་མ་གཅིག་ལ་འདི་གཏན་འཁེལ།
བློ་སྟོབས་ལགས་བྱས་ཙང་དེ་ཡིན་དུས་བཀའ་ནན་སྐབས་དེ་དུས་ད། རྒྱལ་ཚབ་རྭ་སྒྲེང་རིན་པོ་ཆེ་གློ་བུར་དུ་ད་དགོངས་ཞུ་གནང་ཡོད་རེད་ལ་གོང་ལ་ངོ་སྤྲོད་གནང་མི་ནང་བཞིན་གྱིས་སྟག་བྲག་རིན་པོ་ཆེ་ཨེ་ནི་ལམ་སང་ད་སྲིད་སྐྱོང་གནང་ཡག་དང་ད་རྒྱལ་ཚབ་ཞུགས་སྐབས་དེ་དུས་འདི་གས་ཀྱི་ཐུགས་འགན་ཅིག་བཞེས་གནང་ཡོད་རེད། འདིའི་བར་དུ་གི་རྒྱུ་བོ་དེ་ཨེ་ནི་ག་འདྲ་ཟེ་ཕྱིན་པ་རེད་བློ་སྟོབས་ལགས་ཀྱིས་ཉམས་ཞིབ་གནང་པའི་བརྒྱུད་རིམ་ནང་ལོགས་ལ་ཡང་ཚིག་ཚུལ་ར་ག་འདྲ་ཡོང་གནང་གི་ཡོད་ན།
ལགས་ད་དེ་ལ་ལྟ་སྟངས་ལུས་ཅིག་མི་འདྲ་བ་ལུས་ཅིག་ཁ་ཤས་ཅིག་ཡོང་གི་འདུག་གས་གསུང་སྟངས་མི་འདྲ་བ་ལ་ང་ཚོས་ཡིག་ཆ་དེ་ཚོ་མར་སྔོག་ཡོང་བ་ཡིན་ན། ད་གནད་འགག་གཙོ་བོ་དེ་ང་ཚོས་བརྒྱུད་རིམ་ལུས་ཅིག་ཐུག་གི་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ལོ་ལ་རྒྱལ་བ་རིན་པོ་ཆེ་ལྷ་ས་ལ་ཞབས་སོར་འཁོད་རོ། ཨཱ་ནི་བཞི་བཅུའི་ནང་ལ་དེ། ཅིག་ག་རེ་ཟེར་ན་མཛད་སྒོ་དེ་ཚོ་ཡང་ཅིག་ངོས་འཛིན་ཞུ་བའི་སྟེང་འོག་ན་ད་ལྟ་རྒྱལ་བ་རིན་པོ་ཆེ་གསེར་ཁྲི་མངའ་གསོལ་ཆ་ཚང་ལོ་ཅིག་ལེགས་གྲུབ་བྱུང་ཡོད་རེད། བྱས་ཙང་དེ་འདྲ་ཕྱིའི་དུས་སྐབས་སུ་རྭ་སྒྲེང་རིན་པོ་ཆེ་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བདུན་ནས་བཞི་བཅུ། ཞེ་གཅིག་གཡས་གཡོན་བར་དུ་བཞི་བཅུ་ཐམ་པ་བར་དུ་ཆེན་འབྲིང་དུ་ལོ་བདུན་གྱི་རིང་ལ་རྭ་སྒྲེང་རིན་པོ་ཆེ་གྱི་ཆབ་སྲིད་ཐུགས་འགན་དེ་བཞེས་གནང་ར། ད་དེའི་ནང་ལ་དངོས་གནས་ཀྱི་རྭ་སྒྲེང་རིན་པོ་ཆེ་གྱི་ག་རེ་ཟེར་ན་རྒྱལ་བ་རིན་པོ་ཆེ་གྱི་ཡང་སྲིད་ངོས་འཛིན་ཞུ་ཡས་དང་ཨ་ནི་ཁྲི་གསོལ་གནང་ཡས་དེའི་ཐོག་ལ་སྐུ་ལས་ཧང་སང་བསྐྱོན་གནང་ཡོད་ར་ད་དངོས་གནས་ཀྱི་བྱས་པ་ཆེན་པོ་ཟེར་དགོས་རེད་བཀའ་དྲིན་ཆེན་པོ་ཞེ་བོ་གཅིག་ཆགས་བསྡད་ཡོད་ག་ཟེར་ན། དེ་འདྲའི་ང་ཚོས་ཀྱི་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་འདི་ཀ་ཅིག་ང་ཚོ་ལ་ཅིག་གནང་མཁན་འདི་སྐབས་དེ་དུས་ཀྱི་ལས་ཀྱི་སྣེ་མོར་གཏོགས་པ་དང་ལས་དང་སྨོན་ལམ་དང་དེ་འདྲའི་འབྲེལ་བ་མང་པོ་ཞེ་བོ་གཅིག་ཡོད་ཨ་དེ་བཤད་མི་དགོས་པ་རེད་ཡིན་ནའང་ལ་དཔེ་རྡོག་རྡོག་ག་ཟེར་ན་ཉི་མ་ཉི་མ་གི་ལག་ལེན་ཐོག་ནས་ཅིག་ཕེབས་ཏེ་ཅིག་སྐུ་ལས་བསྐྱོན་མཁན་དང་དགོངས་པ་ཤུགས་ཆེ་བོ་བཞེས་མཁན་དང་ཨ་ནི་དཀའ་ངལ་ལ་བྱུང་ན་དེ་ལ་གདོང་ལེན་གནང་མཁན་དང་དེ་ག་ནང་བཞིན་དཔེ་དེ་ལག་ལེན་རང་གི་ཐོག་ནས་ཅིག། ད་ང་ཚོ་ལ་ཅིག་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་དེ་ཚོས་ཅིག་བསོད་ནམས་ཀྱི་བགོ་སྐལ་དུ་རག་པ་དེ་རྭ་སྒྲེང་རིན་པོ་ཆེ་དང་མཉམ་པོ་འབྲེལ་བ་ཤུགས་ཆེ་བོ་ཤོར་བ་བྱས་ཙང་ད་རྭ་སྒྲེང་རིན་པོ་ཆེ་གྱི་མཛད་པའི་གི་ངོས་ནས་བྱས་ན་ལོ་བདུན་ཆབ་སྲིད་ཐུགས་འགན་བཞེས་པའི་མཛད་པའི་ནང་ལ་བྱས་ན་ད་ཤུགས་ཆེ་ཤོས་དེ་མཛད་པ་ད་བསྟན་ཡོད་ན་མེད་ན་ལོ་ཅིག་རྒྱལ་བ་རིན་པོ་ཆེ་དེ

བྱས་ཙང་འདི་ལ་བལྟས་པ་ན་སྐུ་ཕྲེང་བཅུ་གསུམ་པས་རྭ་སྒྲེང་རིན་པོ་ཆེ་ལ་དམིགས་བསལ་གྱི་ཐུགས་སྨོན་དང་ཐུགས་སྣང་དང་ཐུགས་མཉེས་པ་གནང་གི་ཡོད་རེད་ད་ཨ་ནི་ཞལ་གདམས་འདི་འདྲ་བཞག་ཡོད་རེད་ཟེར་ཏེ་སྔོན་ལས་ཀྱི་ཅིག་དེང་རབས་ལོ་རྒྱུས་སྨྲ་བ་དེ་ཚོས་ད་དེ་འདྲས་ཀྱི་ཅིག་ལུང་བསྟན་རེད་ཟེར་དང་དེ་འདྲས་ཀྱི་ཅིག་ཁས་ལེན་དོ་ཁོ་བ་ཡོད་མ་རེད་ཡིན་ནའང་ལ་ཡང་དམིགས་བསལ་གྱི་ག་རེ་ཟེར་ན་ད་ང་རང་ཚོའི་ཆོས་དང་འབྲེལ་བའི་ཐོག་ནས་བལྟས་པ་ན་ཐུགས་བསྐྱེད་སྨོན་ལམ་ཟེར་ཏེ་དམིགས་བསལ་གྱི་ཅིག་ཡོད་པ་དེ་གསལ་པོ་ཞེ་བོ་ལ་ཅིག།

རྭ་སྒྲེང་རིན་པོ་ཆེ་དང་སྟག་བྲག་རིན་པོ་ཆེ་ལ་གུས་གུས་རེད་དེ་ད་ག་རེ་ཟེར་ན་དཔེ་དེ་ཅིག་ཚེ་འདི་ཁོང་གཉིས་ཀྱི་ཐོག་ནས་ཡོད་པ་དངོས་གནས་དྲང་གནས་དང་དཀའ་ངལ་བཟོ་མཁན་དང་མཛད་དཀའ་བཟོ་མཁན་དེ་འོག་གི་ལས་ཀ་དེ་ཚོ་རེད་ད་དེ་རེད་ལབ་ན་ང་ཚོས་ཀྱི་ནུབ་ཕྱོགས་པ་དེ་ཚོ་རྣ་བ་ཞེ་དྲག་འགྲོ་གི་མ་རེད་ཁྱེད་རང་ཚོས་བོད་པའི་གྱི་ཚང་མ་ལོ་ག་རེ་ཟེར་ན་འོག་དེ་ལ་གཡོག་བྱེད་དགོས་འདུག་བླ་མས་གྱི་མཛད་ཚང་མ་འོག་དེ་ལ་ཆང་བཙོས་གྱི་བྱས་རེད་ཟེར་གྱི

མཁར་རྡོ་རིན་པོ་ཆེ་ཟེར་ཡོད། དེ་ག་ནང་བཞིན་གྱི་རྭ་སྒྲེང་ཛ་སག་འཇམ་དཔལ་རྒྱལ་མཚན་ཞུ་མཁན་ད་འདི་ཚོ་ཤུགས་ཆེ་ཤོས་རེད་དེ་ག་ནང་བཞིན་གྱི་སྲིད་སྐྱོང་སྟག་བྲག་རིན་པོ་ཆེ་སྐབས་སུ་བྱས་ན་དེ་དུས་ཙམ་པ་དྲུང་ཡིག་ཆེན་མོ་དང་ཕྱག་མཛོད་ཆེན་མོ་དང་སྣེ་མགྲོན་དེ་ཚོས་གིས་ཅིག་ཤུགས་ཆེ་བོ་ཞེ་བོ་བྱས་རྗེས་སྟག་བྲག་རིན་པོ་ཆེ་དགུང་ལོ་བགྲེས་པོ་ཞེ་བོ་བྱས་རྭ་སྒྲེང་རིན་པོ་ཆེ་དགུང་ལོ་གཞོན་ཤོས་བྱས་དེ་འདྲས་གིས་ཅིག་ད་ང་ཚོའི་དཀའ་ངལ་ལོ་བྱེད་ཡོད་རེད་ད་དེ་འདྲས་བྱེད་དུས་སྐབས་སུ་ཐུགས་སྣང་མ་ཞིམ་པ་བྱུང་བའི་སྐབས་སུ་ཨ་ནི་སོ་ཆུད་ཀྱི་འགྲེལ་བཤད་རྒྱག་སྟངས་མི་འདྲ་བ་དེ་འདྲ་ཡོད་རེད། དཔེ་བཤད་ན་རྭ་སྒྲེང་རིན་པོ་ཆེ་དང་ཁོ་རང་ཚོའི་ཞབས་གྲས་དེ་ཚོས་ཀྱིས་རྭ་སྒྲེང་རིན་པོ་ཆེ་ག་རེ་བྱས་ནས་དགོངས་པ་ཞུས་གནང་རེད་ཟེར་དེ་ལ་འགྲེལ་བཤད་རྒྱག་སྟངས་ལོ་ཅོག་རེད་ཨ་ནི་ཡང་དེ་མ་ཡིན་པའི་དེ་ཚོས་ཀྱིས་རྭ་སྒྲེང་རིན་པོ་ཆེ་དགོངས་པ་ག་རེ་བྱས་ཞུས་རེད་ཟེར་དེ་ལ་འགྲེལ་བཤད་རྒྱག་སྟངས་ལོ་ཅོག་རེད་ད་དེ་བྱེད་དུས་སྐབས་སུ་རྭ་སྒྲེང་རིན་པོ་ཆེ་དང་འབྲེལ་ཡོད་ཚོས་ཀྱིས་དགོངས་པ་འགྲེལ་སྟངས་དེ་ག་རེ་ཡོད་རེད་ཟེར་ན་འཕན་པོ་སེང་གེ་སྒང་ལ་བླ་མ་ཅིག་ཁམས་ནས་ཡོང་བའི་སེང་སྒང་བླ་མ་ཟེར་ཡོད་བྱས་དེ་འཕན་པོ་རྩ་ར། དེ་ཚོ་ལ་བཞུགས་མཁན་ཅིག་ཁོ་རང་གིས་ད་ཅིག་པྲ་ཕབ་མཁན་དེ་འདྲ་ཡིན་པའི་སྐོར་དུ་གསུང་གི་ཡོད་རེད་འོ་ཁོ་རང་གིས་ད་ལུང་བསྟན་དང་ཡང་པྲ་དེ་འདྲ་ཕབ་བྱས་ཅིག་ད་རྭ་སྒྲེང་བླ་བྲང་དང་མཉམ་པོ་ནམ་རྒྱུན་འབྲེལ་བ་བྱེད་བྱེད་ནི་མཚམས་མཚམས་དུ་པྲ་ཕབ་ཀྱི་རེད་གསུང་ཡས་དེ་འདྲ་བྱུང་ཡོད་རེད་འོ་བྱས་ཙང་དེ་བྱས་ཀྱི་ཁོ་རང་གིས་པྲ་ཕབ་པ་དང་ད་ལུང་བསྟན་ཟེར་ན་འདྲ་དེ་ང་ཚོས་གིས་བརྟག་པ་ནང་ལ་ཨ་ནི་ག་རེ་བྱུང་རེད་ཟེར་ན་རྭ་སྒྲེང་རིན་པོ་ཆེ་ཅིག་གནས་སྐབས་ཀྱི་ཆབ་སྲིད་ལ་དགོངས་པ་ཞུ་ཡས་དེ་གནད་འགག་ཆེན་པོ་འདུག་དེ་མ་ཞུས་པ་ཡིན་ན་མཛད་དཀའ་ཡོང་ས་རེད་ལ་སྐུ་ཚེའི་བར་ཆད་ཡོང་ས་རེད་ལ་རྒྱལ་བ་རིན་པོ་ཆེ་ལ་ནི་སྐུ་ཚེའི་བར་ཆད་འདུག་ཨ་ནི་བྱས་ཙང་ངེས་པར་དུ་ག་རེ་ཟེར་ན་ཅིག་དགོངས་པ་ཞུ་དགོས་འདུག་ཟེར་དེ་འདྲའི་གི་ལུང་བསྟན་བྱུང་རེད། ད་རྭ་སྒྲེང་རིན་པོ་ཆེ་ཕྱོགས་གཏོགས་དང་རྭ་སྒྲེང་བླ་བྲང་གི་ངོས་ནས་འགྲེལ་བཤད་དེ་འདྲ་ཞིག་བྱེད་གནང་གི་འདུག་ད་ལོང། དེ་མ་ཡིན་པའི་ན་དེ་ལ་གི་རྗེ་དང་ལྷ་འདུས་པ་བཤད་མཁན་ཚོས་གི་ཨ་ནི་རྭ་སྒྲེང་རིན་པོ་ཆེ་གི་བསླབ་པ་བསླབ་སྡོམ་ལ་སྐྱོན་ཤོར་རེད་ཟེར་གི་དེ་འདྲའི་གི་འགྲེལ་བཤད་རྒྱག་མཁན་བྱུང་ཡོད་རེད།

ཡོངས་འཛིན་གཞོན་པ་དེ་སྟག་བྲག་རིན་པོ་ཆེ་རེད་བྱས་ཙང་ད་ནམ་རྒྱུན་འགྲོ་སྟངས་ལོ་གཅིག་ལ་རྒྱལ་བ་རིན་པོ་ཆེ་གི་རབ་བཤད་དེ་ཨ་ནི་ཡོངས་རྒྱལ་ཚབ་ཡིན་པའི་དང་ཡོངས་འཛིན་བགྲེས་པ་དེ་ད་ག་རེ་ཟེར་ན་གཅིག་ནས་ཧོ་ཐོག་ཐུ་རེད་པ། གཉིས་ནས་རྒྱལ་སྤྲུལ། ཨ་ནི་གསུམ་ནས་སྐབས་ཐོག་གི་ག་རེ་ཟེར་ན་རྒྱལ་ཚབ་དེ་དང་ཨ་ནི་སྐབས་ཐོག་གི་རྒྱལ་བ་རིན་པོ་ཆེ་གི་ཡོངས་འཛིན་སྐུ་བགྲེས་དེ་ཡིན་པ་སོང་ཙང་ཨ་ནི་རབ་བཤད་དེ་རྒྱལ་བ་རིན་པོ་ཆེ་གི་ཕུལ་དགོས་ཡོད་དེ་ལུགས་སྲོལ་ཆགས་ཡོད་འདུག།

དཔེ་བཞག་འགའ་ཤས་ག་རེ་ཟེར་ན་སེང་སྒང་བླ་མ་ལབ་མཁན་དེ་ལ་པེ་ཤག་སྤྲད་པ་དང་རྒྱུ་དངོས་སྤྲད་བྱས་ནི་ལུང་བསྟན་རྫུན་མ་ཟེར་ན་འདྲ། ག་རེ་ཟེར་ན་པྲ་རྫུན་མ་དེ་འདྲ་ཕབ་ཏུ་བཅུག་རེད་ཟེར་བཤད་མཁན་གཅིག་བྱས་ཅིག་ད་ཤོག་ཁག་མི་འདྲ་བོ་ལ་གསུམ་ཡོང་གི་ཡོད་པ་རེད། བྱས་ཙང་འདིའི་གནས་སྟངས་དེ་སོ་སོས་སོ་སོས་ཀྱི་བཤད་སྲོལ་ལོ་ཅིག་རེད་དཔེ་ཆ་བཤད་ན་ནག་གི་ཤེས་དེ་ལ་ཁུངས་ལུང་རྒྱུ་མཚན་ཁྱོན་ནས་ཡོད་པ་མ་རེད། རྒྱུ་མཚན་མེད་པའི་ག་རེ་ཟེར་ན་སྐབས་དེ་དུས་ཙམ་པ་སྟག་བྲག་ཤོག་ཁག་ལ་གཉིས་འདྲ་ཡོད་པ་མ་རེད་སྟག་བྲག་རིན་པོ་ཆེ་ག་རེ་ཟེར་ན་གཅིག་ནས་ནམ་རྒྱུན་དུ་བྱས་ན་འབྲས་སྤུངས་ཀྱི་བླ་མ་ཞིག་རེད་དེ་ལས་དང་ཁོ་རང་གི་བླ་བྲང་དུ་བྱས་ན་སྟོད་ལུང་ལུགས་དང་སྟག་བྲག་དགོན་པ་སྟག་ལུང་བྲག་དགོན་པ་ཆུང་ཆུང་ཅིག་དེ་འདྲ་ཡིན་དུས་སྐབས་སུ་སྐབས་དེ་དུས་རྭ་སྒྲེང་རིན་པོ་ཆེ་དང་སྟག་བྲག་རིན་པོ་ཆེ་སྐུ་ནང་གཤིན་པོ་ཞེ་བོ་ཞིག་འདུག་ག་རེ་ཟེར་ན་རྭ་སྒྲེང་རིན་པོ་ཆེ་གིས་སྟག་བྲག་རིན་པོ་ཆེ་སྐུ་མདུན་ནས་ཨ་ནི་གསུང་ཆོས་དེ་འདྲ་ཞུས་རྗེས་བླ་སློབ་ཀྱི་འབྲེལ་བ་ཐུན་མོང་མ་ཡིན་པ་རེད་འདུག་བྱས་ཙང་དེ་བྱེད་དུས་སྐབས་སུ་གཉིས་ནས་སྐབས་དེ་དུས་སྟག་བྲག་རིན་པོ་ཆེ་ལ་ཆབ་སྲིད་ལ་དབྱིངས་དང་དོ་སྣང་དང་འཇོན་ཐང་ག་གང་ཡང་མེད་པར་དངོས་གནས་ཀྱི་ག་རེ་ཟེར་ན་ཆོས་ཀྱི་ཐོག་ནས་ཧང་སང་གི་མཁས་པ་ཆེན་པོ་ཞེ་པོ་ཅིག་བླ་མ་དཔེ་འདི་འདྲ་ཞུ་མཁན་དེ་འདྲས་ཅིག་རེད་འདུག་དེ་བྱེད་དུས་སྐབས་སུ་དབྱིན་ཇི་ལ་འབྲེལ་བ་ཁོ་རང་མི་འདུག་གསུམ་ནས་དེ་འདྲས་འབྲེལ་བ་མེད་པ་གང་ཞིག་ལ་སྟག་བྲག་ཤོག་ཁག་ལབ་མཁན་ཁོ་རང་སྐབས་དེ་དུས་ཐོན་རྒྱུ་རེད། ད་སྟག་བྲག་རིན་པོ་ཆེ་ཕྱོགས་གཏོགས་ཀྱི་ཐོན་རེད་ཟེར་ན་ཐོན་རེ་ན་རྗེས་ལ་ཐོན་རེ་བ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ཞེ་བཅུ་ཞེ་ལྔ་ཞེ་དྲུག་ཞེ་བདུན་ཞེ་བརྒྱད་དེ་ཚོ་ལ་ཐོན་རེ་བ། ད་དེ་འདྲ་ལས་ང་ཚོས་ག་རེ་བཀོད་སྐབས་སུ་ཤེས་དགོས་རེད་ཟེར་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཞེ་བཅུའི་སྐད་ཆ་ཤེས་དགོས་ར། ཞེ་བཅུའི་སྐབས་སུ་ཐུགས་སྣང་གཤིན་པོ་ཞེ་པོ་ཅིག་མ་གཏོགས་དེ་འདྲས་ཀྱི་མགོ་སྐོར་བཏང་ཡ་དང་དམིགས་ཡུལ་ཁོ་རང་ཡོད་མ་རེད། འོ་དེ་བྱེད་དུས་སྐབས་སུ་ག་རེ་བྱས་ཀྱིས་དེ་འདྲ་ཤེས་དགོས་རེད་ཟེར་ན་རྒྱ་མི་གི་ངོས་ནས་ད་ག་རེ། ཁོ་རང་ཚོ་ལ་ཉེ་པོ་བྱེད་མཁན་དང་ཁོ་རང་ཚོ་ལ་ཉེ་པོ་མ་བྱེད་མཁན་ཚང་མ་ནི་དབྱིན་ཇིའི་ཕྱོགས་གཏོགས་རེད་ཟེར་མཁན་དང་ཨ་ནི་ག་རེ་ཟེར་ན་དབྱིན་ཇིའི་དཀྲུག་ཤིང་རྒྱག་གི་འདུག་ཟེར་གི་བཤད་རྒྱ་ནག་གི་བཤད་སྲོལ་ལོ་གཅིག་རེད་དོ། བྱས་ཙང་ད་བཤད་སྲོལ་འདི་འདྲས་ལས་མ་ཅིག་ཞིབ་འཇུག་ལོས་ཅིག་དང་འདྲི་ཡིན་ན་སོ་སོ་སོ་སོ་གི་ཐོ་ཚོ་ལ་ཅིག་དགའ་ཟླ་སྒྲོས་སྒྲོ་ཤིག་ལོས་ཅིག་མང་པོ་ཞེ་པོ་ཡོད་རེད་ད་གང་ལྟར་བཤད་སྲོལ་འདི་ཚོ་གསུམ་གི་ནང་ནས་ད་རྒྱུ་མཚན་མེད་ཤོས་དེ་རྒྱ་ནག་གི་དེ་ཆགས་བསྡད་རེད་ད་གཉིས་པ་དེ་རྭ་སྒྲེང་རིན་པོ་ཆེ་ལ་སྐུ་བགེགས་བར་ཆད་ཞེ་པོ་འདུག་ཨ་ནི་ད་དེ་འདྲ་བྱས་པ་སོང་ཙང་ཨ་ནི་དགོངས་པ་ཞུས་གནང་རེད་ཟེར་མཁན་དེ་ཡི་ཐོག་ལ་ག་རེ་ཅིག་མི་གིས་ཅིག་ཚུལ་ལུགས་ཅིག་ག་རེ་བཟུང་དགོས་རེད་ཟེར་ན་དེ་འདྲས་ཀྱི་སྐུ་བགེགས་བར་ཆད་ཡོད་ན་ཡིན་གཅིག་གི་རྒྱལ་ཚབ་ནས་དགོངས་པ་ཞུ་དགོས་ཡོད་མ་རེད་རྒྱལ་ཚབ་ཅིག་ཕེབས་ཏེ་ཚབ་ཅིག་བཞག་གནང་བྱས་ཨ་ནི་རྭ་སྒྲེང་རིན་པོ་ཆེ་གནས་སྐབས་ཅིག་ག་རེ་ཟེར་དང་པོ་དེ་ཞབས་རིམ་བྱས་ན་ཟློག་འགྲོ་ཡ་ཅིག་ཡོད་རེད་ད་ཆོས་ལུགས་ཀྱི་སྐད་ཆ་བཤད་དགོས་ར་ང་ཚོས་དེ་བར་ཆད་འདུག་ཟེར་ན་ཆོས་ལུགས་ཀྱི་ཆོས་ལུགས་དང་བསམ་བློ་དང་འབྲེལ་བའི་སྐད་ཆ་རེད་བ་དེ་འདྲས་ཀྱི་བར་ཆད་ལ་ཞབས་རིམ་གྱིས་མི་ཟློག་པ་ཞིག་ཡོང་སྲིད་མ་རེད་བ། གཉིས་པ་དེ་ནས་ཡིན་གཅིག་རྒྱལ་ཚབ་དང་ཡོངས་འཛིན་གཉིས་ཆ་ནས་དགོངས་པ་ཞུ་དགོས་མི་འདུག་ཨ་ཕས་དེ་ཚབ་ཅིག་བཞག་གནས་སྐབས་ཀྱི་དེ་འདྲས་སྐུ་ངལ་གསོ་བ་ཡིན་ན་ལ་ཡང་ཨ་ནི་ཚབ་བཞག་བྱས་ཡིན་གཅིག་པའི་རྩ་དགོངས་རང་དེ་འདྲ་གནང་དགོས་ཡ་མི་འདུག་ཨ་དེ་འདྲས་ཀྱི་བསམ་ཚུལ་བཤད་གནང་མཁན་ཡོད་རེད། ད་གསུམ་པ་འདི་རྒྱལ་བ་རིན་པོ་ཆེ་ལ་ལས་རབ་བཤད་གནང་ཡས་ཀྱི་གནོང་ཡོད་པ་གསུང་མཁན་འདི་ཚོས་དེ་ཡང་ཁུངས་བཙན་པོ་ད་དཔེ་ང་ཚོས་ཁ་ཚོན་གཅོད་ཐུབ་པ་རེད་ཟེར་ན་དེ་ཡང་མ་ཁོ་ཚོས་དོགས་པ་དང་རྣམ་རྟོག་གང་བྱས་ད་དཔེ་བཞག་ན་དུས་སྐབས་དེ་དུས་ལྷ་སའི་ནང་ལ་ག་འདྲས་ཀྱི་བྱུང་འདུག་ཟེར་ན་ཡིག་སྐྱུར་དེ་འདྲ་གཡུག་འདུག་བ་ང་ཚོས་ནམ་རྒྱུན་གྱི་ཡིག་སྐྱུར་དེ་འདྲ་གཡུག་ཡས་བར་སྐབས་ཅིག་ན་མང་པོ་ཞེ་པོ་ཡོད་རེད་གསུང་སོགས་ལུགས་ལ་ང་ཚོས་ཀྱི་དེ་འདྲ་བཤད་ཀྱི་རེད་དཔལ་ལྷ་མོའི་ལུང་བསྟན་ལབ་ད་ལྷ་སའི་སྒྲོལ་དཀར་ལགས་མཁྱེན་གྱི་ར་དཔལ་ལྷའི་རི་ཁྲོད་དང་ཨ་ནི་དཔལ་ལྷ་མོའི་ལུང་བསྟན། ག་རེ་ཟེར་ན་ལྷ་སའི་ནང་ལ་སྨོན་ལམ་གྱི་སྐབས་སུ་ཆུ་མིག་ཆེན་པོ་ཞིག་འདུག་ངས་ད་ཆུ་མིག་དེ་དེ་འདྲ་མཇལ་མྱོང་མེད་མཐོང་མྱོང་མེད་ལྡིང་གུར་ལྡིང་གུར་ཆུ་མིག་ལབ་མཁན་ཅིག་བྱས་ཙང་དེ་སྔོན་མ་ཤོ་བཤལ་དེ་འདྲ་ལས་གཡོ་བ་རེད། ལྡིང་གུར་ཆུ་མིག་ནས་ཆུ་རེ་ཆུའི་སྔགས་པ་གྲྭ་ཚང་ནས་རྒྱས་པའི་རྒྱ་སེ་རྙེད་སོ་རེད། བྱས་ཙང་ལྷ་སའི་གི་སྨོན་ལམ་ཆུ་མ་དེ་ཚོ་གི་ཨ་ནི་ལྡིང་གུར་ཆུ་མིག་ལབ་མཁན་འདི་གི་ཆུ་མིག་དེ་ལྷ་སར་ཆུ་མིག་བཞི་རེ་ཅིག་འདུག་གྲགས་ཅན་གྱི་ཆུ་མིག་བཞི་ཅིག་འདུག་ལྡིང་གུར་ཆུ་མིག་ནས་ཅིག་སྨོན་ལམ་གྱི་ཚོགས་ཆུ་བཞེས་མཁན་དེ་ཚོས་ཨ་ནི་ཕར་ཚུར་གཞས་བཏང་རེད་དང་སྐད་ཆ་ལོ་ཅིག་སྐུ་དྲག་ལ་སྐྱོན་བརྗོད་བྱེད་ཡས་དང་ཆབ་སྲིད་ཀྱི་ཐོག་ནས་ཕར་ཚུར་ཅིག་བྱེད་ཡས་དེ་ཚང་མ་ལོ་ཁོ་ཚོས་གིས་ཅིག་དམངས་ཁྲོད་ནས་ཡོང་མཁན་ཟོ་རེད་ཅེ་ཅིག་ལ་དམངས་ཁྲོད་ཡོང་གི་ཡོད་ན་རེད་ཆེད་མངགས་མིས་བཟོ་མཁན་ཡོད་ན་རེད་གང་བྱས་ད་དེ་ལ་དམངས་ཁྲོད་ནས་ཡོང་གི་ཡོད་པ་རང་ལ་བརྩི་གི་འདུག་བ་བརྩི་བ་མི་ཚད་སྐུ་དྲག་ནང་འཛུལ་དགོས་རང་ད་ད་ལོ་སྨོན་ལམ་གྱི་སྐབས་སུ་ནི་དེ་ཚོས་ཀྱིས་ག་འདྲ་ག་རེ་ག་རེ་ཆུ་མས་གཞས་ག་རེ་བཏང་གི་འདུག་སྐད་ཆ་ག་རེ་བཤད་ཀྱི་འདུག་ཆེད་མངགས་ཉན་ག་འགྲོ་བྱས་ཨ་ནི་དེ་ལ་བརྟེན་བྱས་ཨ་ནི་ཆབ་སྲིད་ཀྱི་འགྱུར་བ་ཁོ་ཚོས་ཀྱིས་རྟོགས་ཐབས་དང་ཤེས་ཐབས་གནང་ཡ་དེ་འདྲ་འདུག་ཨ། དེ་ག་ནང་བཞིན་རྦད་དེ་སྤྱིར་བཏང་གི་ང་ཚོས་མི་སེར་ཆུ་ལེན་མཁན་དང་སྐུ་དྲག་བར་ལ་དཔེ་མཐོ་དམན་གྱི་ཁྱད་པར་ཞེ་པོ་རེད་བ་བོད་སྤྱི་ཚོགས་ད་ང་ཚོས་ལྔ་བཅུ་ང་དགུའི་གོང་ལ་ཡིན་པ་ཡིན་ན་ལ་སྨོན་ལམ་ཆུ་མས་གྱིས་གཞས་དེ་འདྲ་བཏང་ཡོང་དུས་སྐབས་སུ་རྦད་དེ་ཁ་ཐུག་གི་ཟུར་ཟ་ལོ་ཅིག་བྱས་པ་ཡིན་པ་ཡིན་ན་བས་དེ་ལ་ཚུགས་ཅིག་དེ་ལ་སྙད་བཏགས་བྱས། ཉེས་པ་གཏོང་ཡས་དང་དོ་དམ་བྱེད་ཡས་དང་འཛིན་བཟུང་བྱེད་ཡས་ཁྱོན་ནས་མི་འདུག་ཨ། ཧ་ལམ་གཡས་འོག་འགྲོ་དགོས་ཅིག་འདུག་ཨ། དེ་གཞུང་ལ་ཟུར་ཟ་ཡིན་པ་ཡིན་ན་རེད། སྐུ་དྲག་སྒེར་ལ་ཟུར་ཟ་ཡིན་ན་རེད། དཔལ་ལྷ་མོའི་གི་ལུང་བསྟན་རང་ལ་བརྩིས་བྱས། འདུག་སེ་བཞག་བཞག་པ་རེད་མ་གཏོགས། རྦད་དེ་གཞས་གཏོང་མཁན་དེ་དང་ཅིག་བྱེད་མཁན་དེ་འཛིན་བཟུང་བྱེད་ཡས་སོགས་ཁོ་རང་མི་འདུག་ཨ།

ལྕགས་ནང་ཡིན་དུས་སྐབས་སུ་ཁོང་ཚོ་ལ་དེ་སྐུ་དྲག་གིས་བདག་སྒྲོག་གི་ལ་ཁྱེར་གི་རེད། གཉེན་ཉེ་ཚན་མང་པོ་ཞིག་ཁོ་རང་ཚོའི་དཀྱིལ་འཁོར་ནང་ལ་ཕར་ཚུར་ཅིག་རྦད་དེ། སྐུ་མཆེད་མང་པོ་ཞིག་ཅིག་ཕར་ཚུར་ཅིག་འཛིངས་ལུས་བྱས་ཏེ་བསྡད་བསྡད་འདུག་བ། དེ་འདྲ་ཡོད་དུས་སྐུ་གཅིག་ལ་ཅིག་བྱེད་པ་ན་གཅིག་ལ་རྦད་དེ་ཅིག་འབྲེལ་བ་ཡོད་པ་སོང་ཙང་ཕོག་དེ་ལུས་དེ་འདྲ་བྱས་བྱས་ནང་ཁུལ་གྱི་ཅིག་འདི་འདྲས་ཀྱི་གནས་ཚུལ་དེ་འདྲའི་རྐྱེན་པས་ཀྱིས་མང་པོ་ཞིག་དཀའ་ངལ་འཕྲད་དེ། དཔེར་ཆ་བཞག་པ་ན་ང་ཚོས་ཀྱི་ཁ་ཐུག་རང་བླངས་དུས་མ་གོང་པོ་བཏང་ཡས་དེའི་ཐོག་ལ་སྤྱི་བཏང་གི་ད་གནས་ཚུལ་ག་རེ་ཡིན་མིན་ལ་མ་ལྟོས་པའི་གི་སེ་ར་སྨད་རྭ་སྒྲེང་རིན་པོ་ཆེ་ལ་བལྟས་ཚོད་ཅིག་བྱས་ན་རྭ་སྒྲེང་རིན་པོ་ཆེ་དང་སེ་ར་གཉིས་མོ་འབྲེལ་བ་ཆེན་པོ་ཡོད་རེད་བ་བལྟས་ཚོད་ཅིག་སྐུ་ངལ་གྱི་གྲས་རེད་རྒྱུ་མཚན་ག་རེ་ཟེར་ན་སེ་ར་སྨད་དེ་གླང་མདུན་གཉིས་མོ་ཆོས་སྦྱིན་བདག་ཤུགས་ཆེ་བོ་ཞེ་པོ་རེད་བ། གླང་མདུན་གྱི་སྐུ་མཆེད་ཅིག་སེ་ར་སྨད་ཀྱི་རྒྱལ་དབང་ཆོས་རྗེ་ལགས་ཉིད་དེའི་གི་སྤྲུལ་སྐུ་ལ་ངོས་འཛིན་བྱས་ཡོད་རེད་ཅིག་རེད་སྐུ་ཐོག་གོང་མ་ཅིག་ཨ་ནི་དེ་ག་ནང་བཞིན་གི་དེ་འདྲ་ཡིག་བསྐུར་བྱེད་མཁན་གཅིག་སུ་རེད་འདུག་ཟེར་ན་ང་ཚོས་ཞིབ་འཇུག་བྱས་ཡོང་དུས་སྐབས་སུ། ད་ཡབ་གཞིས་ལ་གོ་ར་ཡབ་གཞིས་ཀྱི་བསམ་ཕོ་རེད་འདུག་ཡབ་གཞིས་བསམ་ཕོ་གི་གཡོག་པོ་ཅིག་ཡི་གེ་དེ་འདྲ་བྱེད་ག་བཏང་གཡུག་ག་བཏང་འདུག་ད་དེ་ང་ཚོས་ཞིབ་འཇུག་བྱས་རྗེས་ཤེས་ཤེས་ཀྱི་འདུག་ག་རེ་བྱས་ནས་ཟེར་ན། ཡབ་གཞིས་བསམ་བསམ་འགྲུབ་ཕོ་བྲང་དང་སྐུ་མཆེད་རེད་འདུག་ཁེམ་ཁེ་སྨད་ཟེར་གི་རང་ངར་ཀུན་བཟང་རྩེ་གཉིས། གཟིམ་ཤག་ཀུན་བཟང་རྩེ་དང་གཟིམ་ཤག་བསམ་ཕོ་གཉིས་སྐུ་མཆེད་རེད་འདུག་ག་རེ་ཟེར་ན། གཟིམ་ཤག་ཀུན་བཟང་རྩེ་གི་ཅིག་སྲས་མོ་ཅིག་སུ་ལ་སླེབས་འདུག་ཟེར་ན་བསམ་ཕོ་ཐའི་ཇི་ཚེ་དབང་རིག་འཛིན་གྱི་ལྕམ་རེད་འདུག་བ། ལྕམ་གོང་མ་དེ་ལྕམ་རྗེས་མ་དེ་སྤོམ་མདའ་གི་རེད། བྱས་ཙང་དེ་བྱེད་དུས་སྐབས་སུ་བསམ་ཕོ་བསྟན་འཛིན་དོན་གྲུབ་ལྟ་བུ་ཅིག་ཆ་བཞག་པ་ན་ཀུན་བཟང་རྩེ་ཚེ་དབང་དོན་གྲུབ་ལགས་ཉིད་དེ་ཨ་ཞང་འགྲོ་གི་རེད་ད་ལྟ་ཁེ་སྨད་བསོད་ནམས་དབང་འདུས་ལགས་ཉིད་དེ་ཟུར་ཁང་གི་བུ་ཕར་ཀུན་བཟང་རྩེ་ལ་མག་པ་འགྲོ་གི་ཡོད་རེད་སྒོ་མ་ཕེབས་ཀྱི་ཡོད་རེད་བ་བྱས་ཙང་དེ་འདྲ་དུས་སྐབས་སུ་ཀུན་བཟང་རྩེ་གི་ཚེ་དབང་དོན་གྲུབ་ཞུ་མཁན་འདི་རྭ་སྒྲེང་རིན་པོ་ཆེའི་སྐུ་དུས་སྒོས་སུ་སྦད་དེ་ལས་ཞབས་གནས་དབྱུང་བཏང་བ་རེད། གནས་དབྱུང་བཏང་མ་ཚད་བཞི་སྡེ་ལ་ལྷ་མོ་དེ་འདྲ་གཟིགས་དུས་སྒོས་སུ་སྐད་བཏང་ནས་འདི་ནི་པའི་ལས་སྒོའི་ལས་ཞབས་དེ་ཚང་མ་ལ་དེ་ག་རང་ནས་ཕུད་བྱས་གང་བྱས་མ་བཏང་ད་དོ། ད་དེ་བཏང་ཡོང་དུས་སྒོས་སུ་ད་དེ་ཁོ་ན་སྐུ་མཆེད་མང་པོ་ཅིག་ཞེ་པོ་ཅིག་བློ་ཕམ་དང་ཐུགས་ཕམ་ཡོང་གི་རེད་དེ་འདྲས་ཡིན་དུས་སུ

སྤྲང་པོའི་གཏེར་མཛོད་ཟེར་སྐད་ཅེས་བྱ་བ་དེ་ལྟ་བུ་ཆགས་ཀྱི་རེད་ཟེར་ནས་གང་བྱས་ད་ཐུག་མོད་ལ་དེ་འདྲ་སྨྲ་ན་གལ་སྲིད་ང་ཚོས་རིན་པོ་ཆེ་ལེགས་འབུལ་ཕུལ་དགོས་ན་ང་རང་ཚོ་རང་གི་གདུལ་བྱ་སྐྱབས་བཅོལ་ཕུལ་དགོས་ཟེར་ད་སྐབས་དེ་གཅིག་ཁྱུང་རམ་པ་བྱས་གཅིག་སྲིད་བློན་གནང་མཁན་ཚུལ་གྱི་ཀླུ་ཁང་བ་བྱས་གཅིག་དྲུང་ཡིག་ཆེན་མོ་ལྡོམ་པོ་བ་བྱས་འོ་ད་དེ་ཚོའི་གྲས་ཤུགས་ཆེ་ཤོས་དེ་རེད་ད་དགུང་ད་ཀླུ་ཁང་བས་ད་བཀའ་ལ་ག་རེ་གནང་ན་ནི་སོ་སོའི་སྣ་ཁུང་སྤུ་མར་འཐེན་དགོས་ཟེར་ད་ང་ཚོ་སོ་སོའི་སྣ་ཁུང་སྤུ་དགོས་ཟེར་ན་རྒྱལ་བ་རིན་པོ་ཆེ་མ་བཞུགས་བར་ལ་ང་རང་ཚོས་འདྲ་མི་འདྲ་དེ་རེ་བྱེད་ཅིག་ག་པར་འགྲིག་གི་རེད་ཟེར་ད་རྭ་སྒྲེང་རིན་པོ་ཆེའི་བཀའ་དྲིན་ཆེན་པོ་རེད་དངོས་གནས་རྭ་སྒྲེང་བླ་བྲང་ཉམས་གསོ་བྱས་དང་དགོན་པ་ཉམས་གསོ་བྱས་ལ་ང་རང་ཚོའི་སྐུ་དྲག་གི་གདུལ་བྱ་སྐྱབས་རྗེ་ཕུལ་དགོས་ཟེར་གྱི་འོ་དེ་འདྲས་ཀྱི་ད་གསུང་སྐྱོ་དེ་ལ་བརྟེན་བྱས་ཁྱུང་རམ་པའི་སྐབས་དེ་དུས་ཀྱེ་ཙི་སུ་ལ་རྣ་བ་འགྲོ་གི་ཡོད་མ་རེད་ཟེར་ན་ཁྱུང་རམ་པ་ཡང་ཁེ་སྨད་ལ་རྣ་བ་འགྲོ་གི་ཡོད་མ་རེད་སྐབས་དེ་དུས་ཀུན་བཟང་རྩེ་དེ་འདྲ་ཁེ་སྨད་བསོད་ནམས་དབང་འདུས་རྒྱལ་བ་རིན་པོ་ཆེ་ཡང་སྲིད་ངོས་འཛིན

ཨ་ནི་ག་བཤད་ཡར་བྱས་མར་བྱས་གང་བྱས་གནས་ཚུལ་དེ་འདྲ་བྱུང་རེད་དེ་ལ་དངོས་འབྲེལ་གྱི་ཁྱུང་རམ་པ་རླུང་ལངས་ས་དེ་སུ་ལ་ལངས་ཡོད་རེད་ཟེར་ན་སྐད་ཆ་བཤད་ཡོད་རེད་ཁྱུང་རམ་པས་ག་རེ་བཤད་ཡོད་ཟེར་ན་རྒྱ་མཚོ་བཏུང་ཡང་མི་ངོམས་རི་བོ་བཟས་ཀྱང་མི་འགྲང་པ་ཟེར་སྐད་ཆ་བཤད་ཡོད་རེད་ད། དེ་སུ་ལ་ཁྱུང་རམ་པས་སུ་ལ་ལབ་ཀྱི་ཡོད་རེད་ཟེར་ན་ཁེ་སྨད་ལ་ལབ་པ་རྒྱབ་གཏམ་བཏང་གི་འདུག་ཨ། ད་དེ་ལ་ལམ་སང་སྟོད་པ་མཁན་པོ་རྒྱལ་མཚན་སེང་གེས་ཁྱོད་རང་དེ་རྭ་སྒྲེང་རིན་པོ་ཆེ་ལ་གསུང་གི་ཡོད་རྭ་སྒྲེང་རིན་པོ་ཆེ་ལ་རྒྱ་མཚོ་བཀོད་ག་ཟེར་ན་བཏུང་ཡང་མི་ངོམས་རི་བོ་བཟས་ཀྱང་མི་འགྲང་ཟེར་གི་ཡོད་ཟེར་དུས་སྒོས་སུ་ཁྱུང་རམ་པ་ཡང་གཤིས་ཀ་གྱོང་པོ་ལུགས་བྱེད་ཀྱི་ད་ཁྱེད་རང་གིས་སྔོན་མ་ཡང་ང་ལ་ཅིག་ཚོགས་འདུ་ལ་སྐབས་སུ་འདི་འདྲ་ཅིག་ལབ་སོང་ད་ལན་ཡང་འདི་འདྲ་ལབ་སོང་ང་གོས་ཆེན་གྱི་ཁྱུང་རམ་པ་མི་ཐོག་ནས་མི་ཐོག་དེ་འདྲས་ཅིག་བཀའ་བློན་འདི་འདྲ་བྱེད་མྱོང་གི་མི་རྒྱུད་དེ་འདྲ་ཡང་མེད་ཨེ་གི་དེ་ང་ཁྱུང་རམ་པ་ས་ནས་ས་ལ་ཟག་ཡ་མེད་ངས་ལབ་པ་ཡིན་ཟེར་ཁོ་རང་གི་དོས་ཤབ་ད་དེ་ལ་བརྟེན་བྱས་ད་རྭ་སྒྲེང་རིན་པོ་ཆེ་ཏོག་ཙམ་ཐུགས་སྣང་མ་བཞིན་པ་ལ་བྱུང་རྗེས་རྗེས་དེ་ལ་ཀ་ཤོད་པས་དཀྲུག་ཤིང་ལོ་བརྒྱབ་བྱས་ཁྱུང་རམ་པ་ཞེ་པོ་ཅིག་ཧོར་སྤྱི་གནང་དུས་སྒོས་སུ་ཅིག་བཟས་ཤ་བཟས་སོ་ད་འདི་འདྲ་མི་སེར་ལ་སྡུག་པོ་བཏང་ཤག། སྔོན་མ་ཅིག་ཡང་ང་ཚོས་ཀྱི་མ་ཅིག་གཉིད་ཁྲོ་ན་ལམ་སང་དེ་གྱོད་གཞི་རྫུན་མ་དེ་འདྲ་བཟོས་བྱས་བྱེད་ཀྱི་འདུག་འོ་དེ་འདྲས་བྱས་ཅིག་ད་གང་བྱས་ཁྱུང་རམ་པ་ལ་གྱོད་གཞི་ཕོག་བྱས་སྐབས་དེ་དུས་ཁྱུང་རམ་པའི་ཡི་གེ་འདི་ཁྱུང་རམ་པས་ཡར་ང་དྲང་པོ་དྲང་བཤད་ཡིན་དེ་ག་ག་ལ་སུ་སྦད་དེ་ཀ་ཤོད་པས་རྫུན་མ་བཟོས་ཡོད་རེད་ཟེར་བོད་ལྗོངས་ཚོགས་འདུ་ཆེན་མོ་དང་སེ་འབྲས་དང་ད་རྒྱལ་ཚབ་དང་དེ་ཚོ་ཚང་མ་ལ་སྙན་ཞུ་དེ་འདྲ་འབྲི་དུས་སྒོས་སུ་སྙན་ཞུ་འབྲི་རོགས་བྱེད་མཁན་དེ་ཁྱུང་རམ་པའི་སྤུན་ཀྱག་བོན་ཤོད་རེད་སྐབས་དེ་དུས་བོན་ཤོད་བཀའ་བློན་རེད་པ་དེ་དང་བོན་ཤོད་ཀྱིས་ཕ་གི་དེ་རོགས་པ་བྱས་ཡོད་རེད་རོགས་པ་བྱེད་རྒྱུ་རྗེས་ལ་ཚོགས་འདུ་གིས་ཡི་གེ་ཁྲོད་ནས་ཏོག་ཙམ་ཧ་ཡང་གོ་བ་རེད་དེ་འདྲས་ཀྱི་དཀའ་ངལ་ཞིག་གང་བྱས་ད་བོན་ཤོད་ཀྱི་སྲས་དང་རྭ་སྒྲེང་རིན་པོ་ཆེ་སྔོན་མ་ཐུགས་སྣང་ཆེན་པོ་ཞེ་པོ་ཡོད་རྗེས་ལ་ཁྱུང་རམ་པའི་གནད་དོན་དེ་ལ་བརྟེན་བྱས་བོན་ཤོད་དང་ཁྱུང་རམ་པ་གཉིས་ཀ་སྐུ་མཆེད་ཡིན་པར་སོང་ཙང་ཏོག་ཙམ་ཅིག་བོན་ཤོད་ཕ་གི་དེ་ལ་རྭ་སྒྲེང་རིན་པོ་ཆེ་གནང་སྟངས་རྣ་བར་མ་འགྲོ་བར་སོང་ཙང་སྔོན་མེད་ཀྱི་གནས་ཚུལ་མང་པོ་ཅིག་རྒྱུས་ཡོད་མདོག་མདོག་ལ་བྱས་རྗེས་ཡི་གེ་ཅིག་བོན་ཤོད་ཀྱི་སྲས་ཀྱིས་སྦྱར་བའི་གིས།

ད་དེ་དང་མཉམ་དུ་ག་རེ་ཡོད་རེད་ཟེར་ན་རྭ་སྒྲེང་བླ་བྲང་གི་ཚོང་པ་ཟེར་མཁན་ཅིག་བྱས་རྗེས་སྐབས་དེ་དུས་རྭ་སྤོམ་ས་གསུམ་རལ་གྲིང་གཅིག་བྱས་སྤོམ་མདའ་གཅིག་བྱས་ཨ་ནི་ས་འདུ་གཅིག་བྱས་དེ་ཚོ་གསུམ་ཚོང་ཤུགས་ཆེ་བོ་ཞེ་པོ་རྒྱག་གི་འདུག་དེ་འདྲ་རྒྱག་ཡོད་དུས་སྐབས་སུ་ཨ་ནི་བལ་ཚོང་རྒྱག་གི་རེད་ཀ་ལོན་སྤུག་དང་བོད་བྱང་ཐང་བར་བལ་ཚོང་དེའི་སྐབས་སུ་ད་ཚོང་པ་འདི་ཚོས་ཀྱིས་ཨ་ནི་ད་རྭ་སྒྲེང་རིན་པོ་ཆེས་འདི་འདྲ་ཇི་བཞིན་མཁྱེན་གྱི་ཡོད་ཀྱི་མ་རེད་དེ་འོག་ལ་བླ་བྲང་གི་ཚོང་པ་འདི་ཚོས་ཀྱིས་མི་སེར་ལ་ཏོག་ཙམ་ཏོག་ཙམ་སྡུག་དཀའ་ལས་དང་འབམ་ཚོང་སྤུས་སྒྱུར་ལ་ག་ལ་གང་འཚམ་ཅིག་གནང་འདུག་བྱས་ཙང་འདི་འདྲས་ཡིན་དུས་སྐབས་སུ་ཕྱོགས་ག་ས་གང་ཅི་ག་ནས་ཡང་ཅིག་སྐུ་ངལ་ལོ་འཕྲད་རྗེས་ཨ་ནི་རྭ་སྒྲེང་རིན་པོ་ཆེ་གནས་སྐབས་ད་དེ་མ་ལྷིང་འཇགས་ལོ་བྱ་ཡས་ལོ་བྱེད་དུས་གནས་སྐབས་ཀྱི་ལོ་གཅིག་གཉིས་ཀྱི་དགོངས་པ་ཞུས་པ་ཡིན་ན་ཨ་ནི་གོ་ལྷིང་ལུས་བྱ་ཡས་ཀྱི་ཅིག་ཅིག་ཡོང་གི་རེད་དགོངས་ཡས་ཀྱི་དེ་འདྲ་ལས

སྐུ་ལས་འཕྲད་ཡས་འདི་དང། གནས་ཚུལ་འདི་ཚོ་དེ་འདྲ་ཅིག་བྱུང་བས་དེ་བ་ལང་བ་ལང། ལགས་ལགས་སོ། ད་འདིའི་རྗེས་ལ་ཡིན་ནའི་ལས་མུ་མཐུད་བྱས་ཡང་གནས་ཚུལ་ད་གའི་ཐོག་ལ་ནི་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཤུགས་རྐྱེན་ཐེབས་པའི་གནས་ཚུལ་འདི་བྱུང་ཡོད་ལ་ད་ཡིན་ནའི་ད་ལྟ་ཡང་སྟོབས་ལགས་ང་ཚོ་ནི་དུས་ཚོད་ཀྱི་རྐྱེན་པས་ད་ལེ་ཚན་འདི་ད་ག་མཚམས་བཞག་གི་ཡིན་ཡང་སྟོབས་ལགས་ཀྱིས་ནི་ཁྱེད་ཀྱི་ཉམས་ཞིབ་གནང་བའི་དང་ནི་གཟིགས་པའི་གནས་ཚུལ་འདི་གའི་དང་ནི་སྐབས་དེ་དུས་ཀྱི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་མང་པོ་གཅིག་གི་ཐོག་ལ་ད་ང་ཚོ་ཡང་ངོ་སྤྲོད་ཞིབ་ཚགས་པོ་ཞེ་པོ་ཅིག་གནང་སོང།